རབ་གནས་ཆུ་ཡོས་ལོའི། བོད་ཟླ་བརྒྱད་པ་ཁྲུམས་ཟླའི། ཚེས་ཉི་ཤུ་དགུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི། ཟླ་བ་བཅུ་པའི་ཚེས་བཅུ་གསུམ། རེས་གཟའ་པ་སངས་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་དབྱངས་སྒྲོལ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ

དང། རྒྱ་ནག་གཞུང་གིས་བོད་ལ་དབྱིན་ཡིག་གི་ཐ་སྙད Tibet ཞེས་པ་དེ Xizang དུ་མིང་བསྒྱུར་གྱི་སྲིད་བྱུས་ལག་བསྟར་བྱས་པར་བོད་མིའི་སྒྲིག་འཛུགས་ཀྱིས་མཐའ་གཅིག་ཏུ་ངོ་རྒོལ་ཡོད་པར་གསུངས་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང།

གདེང་འཇོག་ཇེ་ཆེར་ཐོབ་པའི་ཐོག་ནས་བོད་རྒྱ་གཉིས་སྨན་གྱི་ཐབས་ལམ་འཚོལ་བཞིན་ཡོད་པའི་སྐོར་དང། ལྷོ་ཨ་མི་རི་ཀའི་ཕྱོགས་བསྐྱོད་ལས་དོན་ལེགས་གྲུབ་བྱུང་བའི་གནས་ཚུལ་འགྲེལ་བརྗོད་གནང་འདུག་དེ་བཞིན་ཨ་རིའི་རྒྱལ་སའི་མངའ་ཁུལ་དུ་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་དང། ཕྱི་སྲིད་ལས་ཁུངས་དང། ཕོ་བྲང་དཀར་པོ་བཅས་ཀྱི་འབྲེལ་ཡོད་མི་སྣ་དང་ཐུག་འཕྲད་མཇལ་མོལ་གནང་རྒྱུ་དང། དེ་བཞིན་གསར་འགྱུར་བརྒྱུད་ལམ་ཁག་དང། གཙུག་ལག་སློབ་གྲྭ་ཁག་བཅས་སུ་ཕེབས་རྒྱུའི་མཛད་རིམ་ཡོད་པ་རེད་འདུག། ཟླ་བ་འདིའི་ཚེས་བཅུ་བདུན་ཉིན་ཨ་རིའི་གྲོས་ཚོགས་ཀྱི། Rayburn House Office Building། གི་ཚོགས་ཁང་ནང་སྲིད་སྐྱོང་མཆོག་དང། རྒྱལ་སྤྱི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་སྐུ་ཞབས Richard Gere རྣམ་གཉིས་དབུ་བཞུགས་ཀྱིས་ཨ་རིའི་གྲོས་ཚོགས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་གསེར་གྱི་གཟེངས་རྟགས་འབུལ་བཞེས་བསྐྱངས་ནས་ལོ་ངོ་བཅུ་དྲུག་འཁོར་བའི་དུས་དྲན་གྱི་མཛད་སྒོ་འཚོགས་རྒྱུ་ཡིན་པ་རེད་འདུག། ཡང་ཕྱི་ཚེས་བཅོ་བརྒྱད་ཉིན་སྲིད་སྐྱོང་མཆོག་གིས་ཨ་རིའི་རྒྱལ་སར་ཨ་རིའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་སུ་བོད་དོན་གཏམ་བཤད་གནང་གཏན་འཁེལ་ཡོད་པ་རེད་འདུག་ཡང་བོད་ཀྱི་འགྲེམས་སྟོན་ཁང་དུ་བོད་མིའི་བཙན་རྒོལ་རྒྱལ་སྐྱོབ་ཀྱི་ལོ་རྒྱུས་ལས་བརྩམས་པའི་གྲིབ་གཟུགས་ཀྱི་འཁྲབ་སྟོན་ཞེས་པའི་དུས་ཐུང་འགྲེམས་སྟོན་དབུ་འབྱེད་གནང་ཡོད་པའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་པའི་ཚེས་བཅུ་གསུམ་ཉིན་བོད་མིའི་སྒྲིག་འཛུགས་ཀྱི་ལྟེ་གནས་གངས་ཅན་སྐྱིད་གཤོངས་སུ་ཆགས་པའི་བོད་ཀྱི་འགྲེམས་སྟོན་ཁང་དུ། ཁྲུང་ཁྲུང་དཀར་མོའི་གློག་བརྙན་བཟོ་སྐྲུན་ཁང་དང། ཕྱི་དྲིལ་བོད་ཀྱི་འགྲེམས་སྟོན་ཁང་ཟུང་འབྲེལ་ཐོག། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་བར་གྱི་བོད་མིའི་བཙན་རྒོལ་རྒྱལ་སྐྱོབ་ཀྱི་ལོ་རྒྱུས་ལས་བརྩམས་པའི། གྲིབ་གཟུགས་ཀྱི་འཁྲབ་སྟོན་ཞེས་པའི་དུས་ཐུང་འགྲེམས་སྟོན་དབུ་འབྱེད་གནང་ཡོད་པ་རེད་འདུག། སྐབས་དེར་འགྲེམས་སྟོན་གྱི་ཟུང་འབྲེལ་གོ་སྒྲིག་པ་བསྟན་འཛིན་བསོད་ནམས་ལགས་དང་རི་ཏུ་ས་རིན་རྣམ་གཉིས་ནས། བཙན་རྒོལ་རྒྱལ་སྐྱོབ་ཀྱི་ལོ་རྒྱུས་དང་འབྲེལ་བའི་འགྲེམས་སྟོན་གནང་དགོས་པའི་དམིགས་ཡུལ་དང། ཁོང་རྣམ་གཉིས་ནས། བཙན་རྒོལ་རྒྱལ་སྐྱོབ་ལས་འགུལ་དང་འབྲེལ་བའི་དངོས་བྱུང་གློག་བརྙན་བཟོ་སྐྲུན་གནང་བའི་བརྒྱུད་རིམ་ངོ་སྤྲོད་གནང་ཡོད་པ་རེད་འདུག་སྐུ་མགྲོན་གཙོ་བོ་བདེ་སྲུང་བཀའ་བློན་ཟུར་པ་འབྲོང་ཆུང་དངོས་གྲུབ་མཆོག་ནས་རྒྱ་ནག་དམར་པོ་གཞུང་གིས་བོད་བཙན་བཟུང་བྱས་པའི་རྗེས་སུ་བོད་ཕྱི་ནང་གཉིས་ནས་བོད་མི་མི་ཐོག་རིམ་པས་རྒྱ་མིར་ངོ་རྒོལ་རྣམ་པ་འདྲ་མིན་ཐོག་སྤེལ་ཏེ། བོད་དོན་བདེན་པའི་འཐབ་རྩོད་ཀྱི་མཇུག་མཐུད་ནས་ད་བར་བོད་དོན་གསོན་གནས་ཐུབ་པའི་བརྒྱུད་རིམ་ཞིབ་ཕྲ་ངོ་སྤྲོད་དང་འབྲེལ། ལས་འགུལ་དེ་དག་ཁྲོད་དུ་བོད་མི་དཔའ་བོ་མང་པོས་གཅེས་པའི་ལུས་སྲོག་ལ་མ་འཛེམས་པར་དཀའ་སྤྱད་སྡུག་རུས་ཀྱི་འཐབ་རྩོད་རྒྱུན་གནས་སླད་ཞི་དྲག་ལས་འགུལ་སྣ་ཚོགས་སྤེལ་བ་ནི་སྤོབས་པ་སྐྱེ་འོས་པ་ཞིག་དང། ཁོང་རྣམ་པའི་མཛད་རྗེས་དེ་དག་རྗེས་སུ་དྲན་འོས་པ་ཞིག་ཡིན་པ་གསུངས་ཡོད་པ་རེད་འདུག་གཞན་ཡང་གོང་ཞུས་ཀྱི་འགྲེམས་སྟོན་དབུ་འབྱེད་ཀྱི་མཛད་སྒོ་དེར་ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་དང་བོད་ཀྱི་འགྲེམས་སྟོན་ཁང་གི་འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་ནས་ད་ཐེངས་ཀྱི་འགྲེམས་སྟོན་འདིའི་གལ་གནད་དང་འབྲེལ་བའི་སྐོར་གསུང་བཤད་གནང་ཡོད་པ་རེད་འདུག། ཡང་རྒྱ་ནག་གིས་བྱང་ཀོ་རི་ཡའི་མི་སེར་ལྔ་བརྒྱ་ལྷག་བཙན་དབང་ཐོག་ཕྱིར་ལོག་བྱས་པ་དེར། འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པས་བློ་འཚབ་ཡོད་པའི་སྐོར་རེས་གཟའ་ཕུར་བུའི་ཉིན་གསར་འགོད་གསལ་བསྒྲགས་ཤིག་སྤེལ་གནང་བ་དེའི་ནང་བཀོད་ཡོད་པ་རེད་འདུག་དེ་ཡང། འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པས་སྤེལ་གནང་བའི་གསར་འགོད་གསལ་བསྒྲགས་དེའི་ནང། རྒྱ་ནག་གིས་བྱང་ཀོ་རི་ཡའི་མི་སེར་ཕྱིར་འབུད་བྱས་པ་ཕལ་ཆེ་བ་བུད་མེད་ཡིན་པའི་སྐོར་དང། ཁོང་རྣམས་བྱང་ཀོ་རི་ཡའི་བཙན་དབང་གི་ངལ་རྩོལ་བསྒྱུར་བཀོད་ར་བ་ཁག་གི་ནང་དོ་དམ་བཙོན་འཇུག་བྱས་ནས། མནར་གཅོད་དང། འཚེ་བའི་དྲག་སྤྱོད། བཙན་དབང་ཐོག་གར་སོང་ཆ་མེད་དུ་གྱུར་བཅུག་པ་དང། དེ་མིན་དམར་གསོད་གཏོང་བའི་ཉེན་ཁ་ཤུགས་ཆེ་འཕྲད་རྒྱུ་ཡིན་པའི་སྐོར་བཀོད་འདུག་ལྷོ་ཀོ་རི་ཡའི་ནང་གསང་བའི་ཐོག་ཡེ་ཤུའི་ཆོས་སྤེལ་མཁན་དང། བྱང་ཀོ་རི་ཡ་དང་རྒྱ་ནག་ནང་འབྲེལ་བ་ཤུགས་ཆེ་ཡོད་མཁན། Stephen Kim ཞུ་བ་ཞིག་གིས་ཁ་ཉིན་ཕྱི་ཚེས་དགུའི་དགོང་མོར་རྒྱ་ནག་གིས་གོང་ཞུས་བྱང་ཀོ་རི་ཡའི་མི་སེར་དེ་དག་རླུང་འཁོར་ཁག་ནང་འོར་འདྲེན་གྱིས་ས་མཚམས་ཁག་ལྔའི་ནང་ཕྱིར་ལོག་བྱས་ཡོད་པའི་སྐོར་བརྗོད་ཡོད་པ་མ་ཟད་ཁོང་གིས་བྱང་ཀོ་རི་ཡའི་མི་སེར་ཁག་ཅིག་གིས་རྒྱ་ནག་གི་སྲུང་བྱའི་མི་སྣ་བརྒྱུད་ཁོང་ཚོའི་ལྷོ་ཀོ་རི་ཡ་ནང་ཡོད་པའི་ཉེ་སྤུན་རྣམས་ལ་བརྡ་ལན་སྤྲོད་ཆེད་ཁ་པར་གཏོང་རྒྱུ་ཡང་བྱུང་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག། ཉེ་སྔོན་ཕྱི་ཟླ་བརྒྱད་པའི་ནང་བྱང་ཀོ་རི་ཡའི་གཞུང་གིས་ཏོག་དབྱིབས་བཅུ་དགུ་གཉན་རིམས་རྗེས་ས་མཚམས་སླར་ཡང་སྒོ་འབྱེད་བྱས་པའི་གསལ་བསྒྲགས་བྱས་པ་ནས་བཟུང་རྒྱ་ནག་ནང་བྲོས་བྱོལ་དུ་ཕྱིན་པའི་བྱང་ཀོ་རི་ཡའི་མི་སེར་རྣམས་བཙན་དབང་ཐོག་ཕྱིར་ལོག་བྱེད་པའི་བློ་འཚབ་དེ་ཤུགས་ཆེ་རུ་ཕྱིན་ཡོད་པ་མ་ཟད། བྱང་ཀོ་རི་ཡའི་ས་མཚམས་ཐོག་གི་སྲུང་སྐྱོབ་ཀྱི་ལས་དོན་ཁག་ཤུགས་ཆེ་རུ་བཏང་ཡོད་པ་རེད་འདུག། འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པས་འཛམ་གླིང་གི་རྒྱལ་ཁབ་ཁག་གིས་རྒྱ་ནག་གིས་ཡུལ་ནང་བྱང་ཀོ་རི་ཡའི་བྲོས་བྱོལ་དུ་ཡོང་མཁན་རྣམས་ཕྱིར་འབུད་བྱེད་པ་དེར་སྐྱོན་བརྗོད་གནང་དགོས་པའི་སྐོར་དང། བྱང་ཀོ་རི་ཡའི་ནང་དོ་དམ་བྱས་པ་རྣམས་ལ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་དཔོན་རིགས་རྣམས་དང་ཐུག་འཕྲད་བྱེད་བཅུག་ནས་ཁོང་རྣམས་ལ་སྐྱབས་བཅོལ་གྱི་གནས་བབ་སྤྲོད་ནས་ལྷོ་ཀོ་རི་ཡ་དང་དེ་མིན་འཛམ་གླིང་གི་རྒྱལ་ཁབ་གཞན་ཁག་གི་ནང་ཉེན་ཁ་མེད་པར་སྐྱོད་བཅུག་དགོས་པའི་དགོས་འདུན་བཏོན་གནང་ཡོད་པ་རེད་འདུག། རྒྱ་གར་ལྷོ་ཕྱོགས་ཁུལ་གྱི་བོད་རིགས་སློབ་མའི་རྩོམ་རིག་དང་རིག་གཞུང་འདུ་འཛོམས་གནང་བ་དེ་ཡར་རྒྱས་ཀྱི་གཞི་རྩར་འགྱུར་རྒྱུར་འགྲན་བསྡུར་གྱི་ངོ་བོའི་ཐོག་ནས་གནང་བའི་དགེ་མཚན་ཆེ་ལུགས་སྐོར་སློབ་ཕྲུག་ཁག་ཅིག་གིས་བསམ་ཚུལ་བཏོན་གནང་ཡོད་པའི་སྐོར། ང་ཚོའི་རྒྱ་གར་ལྷོ་ཕྱོགས་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ། པདྨ་དངོས་གྲུབ་ལགས་ཀྱིས་བཏང་གནང་བ་ཞིག་གསན་རོགས་གནང། ཟླ་བ་འདིའི་ཕྱི་ཚེས་བཅུ་གཉིས་དང་བཅུ་གསུམ་ཉིན་གཉིས་རིང་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་གོ་སྒྲིག་འོག་རྒྱ་གར་ལྷོ་ཕྱོགས་སྦེལ་ཀོ་པེ་སམ་བྷོ་ཊའི་སློབ་གྲྭའི་ནང་དུ་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་སྒར་ཁག་ལྔའི་ནང་གི་སློབ་གྲྭ་ཁག་དྲུག་གི་སློབ་ཕྲུག་ཁྱོན་བསྡོམས་པས་བརྒྱ་དང་སུམ་ཅུ་བཞི་སྐོར་ཞིག་ནས་རྩོམ་རིག་དང་རིག་གཞུང་སྒྱུ་རྩལ་ཡར་རྒྱས་གཏང་ཐབས་དང་འབྲེལ་བའི་ཉམས་མྱོང་བརྗེ་རེས་ཀྱི་སྡིངས་ཆ་བསྐྲུན་པའི་འདུ་འཛོམས་གནང་བ་དེར་བོད་མིའི་སྒྲིག་འཛུགས་ཀྱི་ཤེས་ཡོན་སྲིད་བྱུས་དགོངས་དོན་ལྟར། འགྲན་བསྡུར་གྱི་རྣམ་པ་མེད་པར་ལག་བསྟར་གནང་བའི་འདུ་འཛོམས་དེ་གང་ཅིའི་ཚགས་ཚུད་བྱུང་ཡོད་པའི་འགྲེལ་བརྗོད་གནང་བྱུང། དེའི་སྐོར་འདུ་འཛོམས་དེའི་མཛད་སྒོའི་སྐུ་མགྲོན་གཙོ་བོ་ཆེད་ཕེབས་གནང་བ་བོད་མིའི་སྒྲིག་འཛུགས་ཀྱི་སམ་བྷོ་ཊ་སྤྱི་ཁྱབ་འགན་འཛིན་ཚེ་རིང་དོན་གྲུབ་ལགས་ཀྱིས་གསུངས་གནང་བྱུང།
དེའི་ཐོག་ལ་ཨ་ནི་ཚང་མས་ཀྱི་ཅིག་ག་མཉམ་ཞུགས་རེད་ཨ་ནི་དེ་ཅིག་སློབ་གྲྭ་ཁག་སོ་སོ་ཀྱི་གོ་སྒྲིག་གནང་སྟངས་རེད་ཚང་མ་ལ་ཨ་ནི་ཅིག་འགྲན་བསྡུར་མེད་ན་ཨ་ནི་ཅིག་འཐུས་ཤོར་འགྲོ་བའི་ཀྱི་རྣམ་པ་འདྲ་བོ་དང་ཨ་ནི་ཅིག་ག་མཉམ་ཞུགས་ཡག་པོ་མ་བྱས་པའི་རྣམ་པ་བཟོ་འདྲ་བོ་དེ་རྩ་བ་ནས་མི་འདུག།

ཁོང་གིས་མུ་མཐུད་གསུང་དོན་ལ་ད་ལན་གྱི་འདུ་འཛོམས་དེ་གོ་སྒྲིག་ཞུ་སྒོ་ཁག་འཐུས་ཚང་གནང་ཡོད་པ་གསུངས་གནང་བྱུང་ལ། ཉིན་གཉིས་ཀྱི་འདུ་འཛོམས་དེའི་ནང་དབྱིན་བོད་གཉིས་ཀྱི་ཐོག་བགྲོ་གླེང་དང་སྙན་ཚིག་གྱེར་འདོན། དེ་བཞིན་གཏམ་བརྗོད་འཁྲབ་སྟོན་དང་གཞན་ཡང་གཞས་སྣ་འདྲ་མིན་འཁྲབ་སྟོན་གནང་བ་སོགས། འདུ་འཛོམས་དེའི་ནང་བྱ་སྒོ་རྣམ་གྲངས་བདུན་ཙམ་ཞིག་འདུག་ཅིང། འདུ་འཛོམས་དེའི་ནང་མཉམ་ཞུགས་གནང་བའི་སློབ་མ་གསུམ་ལ་ད་ལན་ཤེས་རིག་ལས་ཁུངས་ཀྱི་གོ་སྒྲིག་འོག་རྩོམ་རིག་དང་རིག་གཞུང་སྒྱུ་རྩལ་གྱི་འདུ་འཛོམས་དེ་ཤེས་རིག་ལས་ཁུངས་ཀྱི་ཤེས་ཡོན་སྲིད་བྱུས་དགོངས་དོན་ལྟར། འགྲན་བསྡུར་གྱི་རྣམ་པ་མེད་པའི་ཐོག་ནས་གནང་བ་དེ་ལས་འགྲན་བསྡུར་གྱི་ངོ་བོའི་ཐོག་ནས་གནང་བ་ཡིན་ན། དགེ་མཚན་ཆེ་ལུགས་སྐོར་སློབ་མ་ཚོས་བསམ་ཚུལ་བརྗོད་བྱུང། དེའང་ཀོ་ལི་གལ་ནས་ཡིན་པ་སློབ་མ་བསྟན་འཛིན་ཀུན་དགའ་ལགས་ཀྱིས་བརྗོད་དོན་ལ།
འགྲན་བསྡུར་ཡོད་ན་ང་རང་གིས་ནི་ཡག་འདུག་བསམ་གྱི་འདུག་ག་རེ་ལབ་ན་འགྲན་བསྡུར་ཡོད་ན་ང་ཚོ་གིས་ནི་ཁོ་ལས་ད་ང་ཚོ་ཁོ་ཡག་པོ་འདུག་ང་ཚོ་ཁོ་ཚོ་ལས་ཡག་ག་ཆགས་དགོས་འདུག་ལབ་ནི་ངེད་ཀྱི་སོ་སོ་གི་སེམས་ཤུགས་ནམ་རྒྱུན་ནས་སེམས་ཤུགས་ཅིག་སྐྱེ་དང་འོ་དེ་ཡོད་དུ་འོ་དེ་ཡོད་ཕྱིན་ནི་ངེད་ཀྱི་ནི་འགྲན་བསྡུར་དེ་ཡོད་ན།

པུའུ་ནས་དུས་དེབ་བོད་བརྒྱུད་མང་ཞིག་འགྲན་བསྡུར་དུས་བཀོད་དུ་ར། གཞི་རྩའི་དེ་སྔ་ཡིན་ན་རྒྱ་གར་དབུས་བོད་སློབ་འཛིན་སྐྱོང་ཚོགས་པའི་ཁྱབ་ཁོངས་བོད་པའི་སློབ་གྲྭ་ཁག་གི་ནང་རིག་གཞུང་དང་རྩེད་མོའི་འགྲན་བསྡུར་གོ་སྒྲིག་ཞུ་གི་ཡོད་པ་ལྟར། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་བོད་སློབ་འཛིན་སྐྱོང་ཚོགས་པའི་ཁྱབ་ཁོངས་བོད་པའི་སློབ་གྲྭ་ཁག་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ཁྱབ་ཁོངས་སམ་བྷོ་ཊས་རྩིས་བཞེས་གནང་བའི་རྗེས་སུ་ད་ལན་ཤེས་རིག་ལས་ཁུངས་ཀྱིས་གོ་སྒྲིག་གནང་བའི་འདུ་འཛོམས་དེ་ཐེངས་དང་པོ་ཞིག་ཆགས་ཀྱི་ཡོད་པ་མ་ཟད། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་ཤེས་ཡོན་སྲིད་བྱུས་དགོངས་དོན་གཞིར་བཟུང་འགྲན་བསྡུར་གྱི་རྣམ་པ་མེད་པའི་ཐོག་ནས་འདུ་འཛོམས་གནང་ཡོད་ཅིང། ད་ལན་གྱི་འདུ་འཛོམས་དེ་ནི་བོད་པའི་སློབ་གྲྭ་ཁག་གི་འཛིན་རིམ་བདུན་པ་ནས་དགུ་བའི་བར་གྱི་སློབ་མ་རྣམས་མཉམ་ཞུགས་གནང་འདུག་ལ་འདུ་འཛོམས་དེ་གང་ཅི་ཚགས་ཚུད་བྱུང་ཡོད་སྐོར་སམ་བྷོ་ཊའི་སྤྱི་ཁྱབ་འགན་འཛིན་ཚེ་རིང་དོན་གྲུབ་ལགས་ཀྱིས་གསུངས་གནང་བྱུང། རྒྱ་གར་ལྷོ་ཕྱོགས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན། རྒྱ་ནག་གཞུང་གིས་བོད་ལ་དབྱིན་ཡིག་གི་ཐ་སྙད Tibet ཞེས་པ་དེ་ཤིས་ཙང་དུ་མིང་སྒྱུར་གྱི་སྲིད་བྱུས་ལག་བསྟར་བྱས་པར་བོད་མིའི་སྒྲིག་འཛུགས་ཀྱིས་མཐའ་གཅིག་ཏུ་ངོ་རྒོལ་ཡོད་པ་གསུངས་པའི་སྐོར།
ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བ་ཞིག་གསན་རོགས་གནང། དུས་རབས་ཉི་ཤུ་པའི་ལོ་རབས་བཞི་བཅུ་ཡི་ནང་རྒྱ་ནག་དམར་ཤོག་གཞུང་གིས་བོད་ལ་བཙན་འཛུལ་བྱས་པ་ནས་བཟུང་སྲིད་བྱུས་དང་དྲིལ་བསྒྲགས་སྣ་ཚོགས་ཀྱི་ལམ་ནས་བོད་ཀྱི་ལོ་རྒྱུས་དང་རིག་གནས་སོགས་ལ་འཁྱོག་བཤད་བྱས་དང་བྱེད་མུས་ཡིན་པའི་ཁར་བར་སྐབས་ཤིག་ནས་རྒྱ་ནག་གཞུང་གིས་བོད་དང་འབྲེལ་བ་ཡོད་པའི་གཞུང་འབྲེལ་ཡིག་ཆ་དང་གསར་འགོད་གསལ་བསྒྲགས་ཆབ་སྲིད་དྲིལ་བསྒྲགས་སོགས་ཀྱི་ནང་བོད་ལ Tibet ཞེས་པའི་དབྱིན་ཡིག་ཐ་སྙད་དེ་ཡི་ཚབ་ཏུ་ཨུ་ཚུགས་ངང་ནས་རྒྱ་ཡིག་གི་ཐ་སྙད Xizang ཞེས་པ་དེ་བཀོལ་སྤྱོད་བྱེད་འགོ་བཙུགས་ཡོད་པ་རེད། དཔེར་ན་ཉེ་ལམ་ཐོན་པའི་གནས་ཚུལ་གསར་ཤོས་ཤིག་ནི་བོད་ཉིང་ཁྲི་ས་ཁུལ་དུ་བསྐོང་ཚོགས་གནང་བའི་ཧི་མ་ལ་ཡའི་རི་རྒྱུད་དང་འབྲེལ་བའི་རྒྱལ་སྤྱིའི་མཉམ་ལས་ཀྱི་གླེང་སྟེགས་ཐེངས་གསུམ་པ་ཟེར་བའི་ཐོག་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱིས་ཀྱིས་གཏམ་བཤད་སྤེལ་བའི་ནང། བར་སྐབས་ཤིག་ནས་རྒྱ་ནག་གཞུང་འབྲེལ་བརྒྱུད་ལམ་ཁག་དང་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་གཞུང་འབྲེལ་ཡིག་ཆའི་ནང་བོད་ལ་དབྱིན་ཡིག་གི་ཐ་སྙད་དུ་ཤིས་ཙང་ཞེས་པའི་འབྲི་འགོ་བཙུགས་ཡོད་པ་ལས་རྒྱལ་སྤྱིའི་རང་བཞིན་གྱི་བེད་སྤྱོད་བྱེད་བཞིན་པའི Tibet ཞེས་པའི་ཐ་སྙད་དེ་བྲིས་མེད་ཚུལ་བརྗོད་འདུག། དེའི་ཐད་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་རྒྱ་ནག་གཞུང་གིས་ཆབ་སྲིད་ཀྱི་དགོས་མཁོའི་དབང་གིས་བོད་ལ་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ངོས་ལེན་ཡོད་པའི Tibet ཞེས་པའི་ཐ་སྙད་དེ་ཡོངས་གྲགས་ཀྱི་ཐོག་ནས་ཤིས་ཙང་ཞེས་པའི་རྒྱ་ཡིག་གི་ཐ་སྙད་ལ་བསྒྱུར་ཐབས་གནང་མུས་ཡིན་པའི་བྱ་སྤྱོད་དེ་ནི་ལོ་རྒྱུས་རྡོག་རོལ་བཏང་བ་ཞིག་ལ་བོད་མིའི་སྒྲིག་འཛུགས་ཀྱིས་ངོས་འཛིན་བྱེད་ཀྱི་ཡོད་པ་མ་ཟད་མཐའ་གཅིག་ཏུ་ངོ་རྒོལ་ཡོད་པ་གསུངས་བྱུང། དེ་ཏག་ཏག་བསྡད་ཀྱི་ཡོད་མ་རེད། ལུང་པ་ཆེན་པོ་གཅིག་ཡིན་པའི་ཐོག་ནས་རྒྱལ་ཁབ་ཆེན་པོ་གཅིག་ཡིན་པའི་ཐོག་ནས་བྱེད་སྟངས་གཅིག་ནོར་ནོར་གྱི་ཡོད་རེད་དེ་བྱས་ཙམ་པ་ལ། ད་ལྟའི་གནས་སྟངས་ཐོག་ལ་ཡིན་པ་ནི་བོད་མི་སྒྲིག་འཛུགས་ངོས་ནས། དེ་མཐའ་གཅིག་ཏུ་ངོ་རྒོལ། ཞེས་ཤིས་ཙང་གི་ཚིག་དེ་ཚོ་བེད་སྤྱོད་བཏང་ཚུན་མཐའ་གཅིག་ཏུ་ངོ་རྒོལ་བྱས་དང། དེ་ལས་ཕན་འབད་ཀྱིས་རྒྱ་ནག་གཞུང་ནས་བོད་མིའི་མངོན་འདོད་སྒྲུབ་དགོས་དེའི་སྒང་ལ་དོ་སྣང་སྤྲད་དགོས་དེ་ངེས་པར་དུ་བསམ་བློ་བཏང་དགོས་རེད། ཅེས་དེ་ཞུ་འདོད་ཡོད།
འདས་པའི་ལོ་ངོ་བཅུ་ཕྲག་དྲུག་ལྷག་རིང་ཨ་མི་རི་ཀ་དང་རྒྱ་གར་ཚུད་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་དང་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་སོགས་ཀྱི་ཡིག་ཆའི་ནང་ཡོངས་གྲགས་ཀྱི་དབྱིན་ཡིག་གི་ཐ་སྙད Tibet ཞེས་པ་དེ་འཁོད་ཡོད་པ་ལས་ཤིས་ཙང་ཞེས་པའི་ཐ་སྙད་དེ་བེད་སྤྱོད་བྱས་པའི་སྲོལ་མེད་པ་རེད། དཔེར་ན་ཉིས་སྟོང་ཉི་ཤུ་ལོ་ཡི་ཨ་མི་རི་ཀའི་བོད་དོན་སྲིད་བྱུས་དང་རྒྱབ་སྐྱོར་ཁྲིམས་ཡིག་ནང Tibet ཞེས་པའི་དབྱིན་ཡིག་ཐ་སྙད་དེ་བཞིན་ཐེངས་བཅུ་ལྷག་བཀོད་སྤེལ་བྱས་ཡོད་པ་འདི་ནི་ལོ་རྒྱུས་ཐོག་ནས་ཧ་ཅང་གི་གལ་འགངས་ཆེན་པོ་ཆགས་ཡོད། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་དབྱིན་ཡིག་ནང Tibet དང་རྒྱ་ཡིག་སྟེང Xizang ཞེས་པའི་ཐ་སྙད་དེ་གཉིས་ལ་དེ་སྔ་ཁྱད་པར་མེད་ཀྱང་ཕྱིས་སུ་རྒྱ་ནག་དམར་ཤོག་སྲིད་གཞུང་གསར་བཙུགས་ཀྱིས་ཤིམ་ལ་ཆིངས་ཡིག་བཞག་པའི་རྗེས་འབྲས་སུ་ཐ་སྙད་དེ་གཉིས་བཀོལ་སྤྱོད་བྱེད་རྒྱུའི་ཐད་ཁྱད་པར་ཆེན་པོ་ཕྱིན་ཏེ་དེ་སྔ་བོད་གཞུང་དགའ་ལྡན་ཕོ་བྲང་གི་དབང་བསྒྱུར་འོག་ཡོད་པའི་ས་ཁུལ་གཅིག་པུར Xizang ཞེས་འབོད་སྲོལ་ཡོད་པ་ལྟ་བུ་བཟོས་ཡོད་ཅེས་འགྲེལ་བརྗོད་གནང་བྱུང།

བོད་པས་བོད་གཞུང་དགའ་ལྡན་ཕོ་བྲང་གཞུང་དབང་བསྒྱུར་བྱས་དེ་ཡང་ས་ཆ་དེ་ལ་གོ་བདེ་བ་འདྲ་བོ་འདྲ་བེད་སྤྱོད་བཏང་བསྡད་ཡོད། ག་རེ་རེད་ཟེར་ན། དེ་དབང་བསྒྱུར་བྱས་མེད་པ་དུ་སོ་ཁོ་ཚོ་དེ་ནས་ཁ་ཤས་སི་ཁྲོན་ལ་ཡིན་ཁ་ཤས་མཚོ་སྔོན་ཡིན་མིན་ས་ཆ་བསྡད་གི་མིང་བཏགས་བསྡད་ཡོད་རོགས། ཨོ། ད་དེ་འདྲའི་ནི་འགོ་བཟང་དེ་རྒྱ་ཡིག་ནང་གི་གཙང་ཟེར་ཡག་ཆེ་བ། ཕ་ཆེ་ད། ལོ་བརྒྱ་ཚར་ཆེ་རོགས། དེ་ནི་དགའ་ལྡན་ཕོ་བྲང་གཞུང་དབང་བསྒྱུར་བྱས་པ་དེ་ལ་གོ་བདེ་བ་འདྲ་བོ་ཞིག་ཆགས་བསྡད་ཡོད། གཞི་རྩའི་ཆ་ནས་བོད་ལ་རྒྱ་ཡིག་སྟེང་ནས་ཤི་ཚང་ཞེས་པའི་གོ་དོན་ནི་ནུབ་ཀྱི་བོད་ཅེས་པའི་དོན་ལ་ཡང་གོ་ཡི་ཡོད་པ་དང་ཡང་ཕྱོགས་གཞན་ཞིག་ནི་ཤི་ཚང་ཞེས་པ་ནི་ནུབ་ཀྱི་གཏེར་མཛོད། Western Treasure། ཞེས་པའི་དོན་ལ་ཡང་གོ་གི་ཡོད་པ་དེང་གི་ལོ་རྒྱུས་སྨྲ་བ་ཚོས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། དེ་ཡང་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་ཆེན་གྱི་ལོ་རྒྱུས་སློབ་དཔོན་བྱམས་པ་བསམ་གཏན་ལགས་ཀྱིས། བོད་ལ་ཤི་ཚང་ཞེས་པའི་ཐ་སྙད་དེ་ཐོག་མར་བྱུང་ཚུལ་ནི་དེ་སྔོན་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་མེད་བརྒྱད་ལོར་མན་ཇུ་གོང་མའི་སྲིད་གཞུང་གིས་ཟི་ཁྲོན་ཞིང་ཆེན་གྱི་དམག་དཔོན་ཀྲོའུ་ཨེར་ཧྥན་གྱིས་བོད་ལ་བཙན་འཛུལ་བྱས་པའི་སྐབས་ཁོང་གིས་ཀོང་པོ་རྒྱ་མདའ་ནས་དར་རྩེ་མདོ་ཡི་བར་གྱི་ས་ཁུལ་ལ་ཤི་ཚང་ཞེས་མིང་བཏགས་ཡོད་ཚུལ་འགྲེལ་བརྗོད་གནང་བྱུང། བོད་ལ་ཤི་ཚང་ཟེར་ཉེན་དེ་ཐ་སྙད་དང་པོ་བཏགས་ཉེན་དེ། མན་ཇུ་གོང་མའི་སྲིད་གཞུང་གི་དམག་དཔོན་ཀྲོའུ་ཨེར་ཧྥན་ཟེར་ཉེན། བོད་དུ་གཅིག་སྟོང་དགུ་བརྒྱ་བཅུ་མེད་དྲུག་ལ་དཔུང་འཇུག་བྱེད་ཉེན་དེའི་གིས། གཅིག་སྟོང་དགུ་བརྒྱ་དགུ་བརྒྱ་བཅུ་མེད་བརྒྱད་ཀྱི་ལོ་ལ། ཀོང་པོ་རྒྱ་མདའ་ནས་དར་རྩེ་མདོ་བར་གྱི་ས་ཁྱོན་དེ་ལ། ཨ་ནི་ཀ་སོགས་ལས་ཤི་ཚང་ཞིང་ཆེན་ཞེས་མིང་བཏགས་པ་ཡིན་ཟེར། བཏགས་ཀྱི་ཡིན་ཟེར་འདི་ཁོས་ཁྱབ་བསྒྲགས་བྱས་པ་དེ་རེད། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས། བོད་ལ་ཤི་ཚང་ཞེས་པའི་ཐ་སྙད་བྱུང་ཚུལ་ནི་དེ་སྔ་བོད་ལ་བཙན་པོའི་རྒྱལ་རབས་དང་ས་སྐྱའི་དབང་བསྒྱུར། ཕག་གྲུའི་རྒྱལ་རབས་གཙང་པའི་རྒྱལ་རབས་དེ་བཞིན་དགའ་ལྡན་ཕོ་བྲང་གི་སྲིད་གཞུང་སོགས་བྱུང་ཡོད་པ་ལས་གཙང་པ་རྒྱལ་པོས་དབང་བསྒྱུར་བྱས་པའི་སྐབས་བོད་ལ་ཤི་ཚང་ཞེས་པའི་ཐ་སྙད་དེ་ཐོབ་ཡོད་པ་འགྲེལ་བརྗོད་གནང་གི་འདུག། གཞན་ཡང་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་བོད་མི་སྒྲིག་འཛུགས་ཀྱི་ངོས་ནས་བོད་ལ་དབྱིན་ཡིག་གི་ཐ་སྙད Tibet ཞེས་པའི་མིང་ཚིག་དེ་མུ་མཐུད་བཀོལ་སྤྱོད་བྱེད་མུས་ཡིན་པའི་ཁར། འདི་ནི་བོད་ཆོལ་ཁ་གསུམ་ལ་ཁྱབ་པའི་ཐ་སྙད་ཞིག་ཀྱང་ཡིན་པ་མ་ཟད་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་རྒྱལ་སྤྱིའི་སྤྱི་ཚོགས་ནང་བོད་དེ་ལོ་རྒྱུས་ཐོག་ནས་རང་བཙན་རྒྱལ་ཁབ་ཅིག་ཡིན་པ་གསལ་སྟོན་བྱེད་རྒྱུ་ཡི་ཞུ་གཏུག་ལས་འགུལ་མུ་མཐུད་སྤེལ་མུས་ཡིན་པ། གསུངས་བྱུང། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང། ཨ་རིའི་གྲོང་ཁྱེར་ནེའུ་ཡོག་ནང་རྟེན་གཞི་བྱས་པའི་རྫ་དམར་ཚོགས་པའི་ངོས་ནས་ཉེ་ཆར་ལ་དྭགས་ཀྱི་ལུང་ཁུག་ས་ཁུལ་ཁག་ཅིག་ནང་སྐོར་སྐྱོད་ཀྱིས་རྒན་རབས་བཞི་བཅུ་ཞེ་དགུ་ཙམ་ལ་ཟླ་རེའི་འཚོ་སྣོན་དང་ཕྲུ་གུ་ཚོར་དཔེ་དེབ་དང་རྩེད་ཆས་སོགས་བགོ་འགྲེམས་བྱས་ཡོད་པའི་སྐོར། འགན་འཛིན་དོན་འགྲུབ་རྡོ་རྗེ་ལགས་སུ་རིག་འཛིན་ཆོས་སྒྲོན་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། ད་ལྟ་གོང་དུ་ངོ་སྤྲོད་གནང་པའི་ལེ་ཚན་འདི་འགོ་མ་ཚུགས་པའི་གོང་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོ་ལེ་ཚན་འདི་གོ་སྒྲིག་ཞུ་མཁན་རིག་འཛིན་ཆོས་སྒྲོན་གྱིས་འཚམས་འདྲི་ཞུ་གི་ཡིན། ཨ་མེ་རི་ཁའི་གྲོང་ཁྱེར་ནིའུ་ཡོག་ནང་རྟེན་གཞི་བྱས་པའི་རྫ་དམར་ཨན་སི་པོན་སཱར་འམ་རྫ་དམར་དང་སྦྱིན་བདག་ཞེས་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་དེའི་སྐོར་འདས་པའི་ང་ཚོའི་ལེ་ཚན་ཁག་གི་ནང་ལས་གཞིར་གཞིགས་པའི་རིམ་པས་རྒྱང་སྲིང་ཞུས་ཡོད། ད་རེས་ལེ་ཚན་འདིའི་ནང་ད་ལྟ་གོང་དུ་ངོ་སྤྲོད་གནང་པ་ནང་བཞིན་རྫ་དམར་དང་སྦྱིན་བདག་ཞེས་པའི་ཚོགས་པའི་ངོས་ནས་ཉེ་ཆར་ཕྱི་ཟླ་དགུ་པའི་ནང་ལ་དྭགས་ཀྱི་ལུང་ཁུག་བྱང་ཐང་མངའ་ཁུལ་ཁ་ཤས་ན་བོད་རིགས་ལོ་ན་རྒན་རབས་ཉམ་ཐག་ཁག་ཅིག་གི་སྡོད་གནས་སུ་སྐོར་སྐྱོད་གནང་སྟེ་ཟླ་བ་རེའི་འཚོ་སྣོན་སྦྱིན་བདག་འཚོལ་ཞིབ་དང་སྦྲགས་མཐུན་འགྱུར་གནང་བའི་གནད་དོན་ཐད་ཚོགས་པ་འདི་བཙུགས་གནང་མཁན་དོན་གྲུབ་རྡོ་རྗེ་ལགས་སུ་བཀའ་འདྲི་ཞུས་པ་ཡིན། དོན་གྲུབ་རྡོ་རྗེ་ལགས་ཐོག་མར་འཚམས་འདྲི་ཞུ་གི་ཡིན། ང་ཚོས་ངོ་དེབ་ནང་ལ་ཡང་ཤེས་རྟོགས་བྱུང་ཡ་ལ་བྱས་པ་ཡིན་ན་ཁྱེད་རང་ཉེ་ཆར་རྒྱ་གར་བྱང་ཕྱོགས་ལ་དྭགས་ཁུལ་ཕེབས་ནས་ཨ་ནི་རྒན་རབས་འགའ་ཤས་ལ་ཟླ་བ་རེའི་གི་འཚོ་སྣོན་རོགས་རམ་གནང་འདུག་ལ།

ཁ་ལོ་རེ Coat འདྲ་བོ་དང Jacket འདྲ་ཉོས་བྱས་རྩེད་མོ་རྩེ་དེ་ཉོས་ཕྱིན་པ་འདི་ཁོ་ཚོ་ཅིག་གིས་ཡག་པོ་ར་མཐོང་ས་སྤུ་གུ་ཚོ་དཔེ་དགའ་བོ་བྱེད་ཀྱི་འདུག་བ་འདི་ཡིན་དུས་ཨ་ནི་རྒན་གོག་ཚང་མ་ལ་ང་ཚོ་གུང་ཆི་དོང་ཆི་དང་ལོ་གསར་གྱི་མཚམས་འགྲོ་དུས་ང་ཚོ་ལོ་གསར་ཉེ་བ་མ་ཟད་ད་ང་ཚོ་ལོ་གསར་གྱི Gift ལབ་ནས་ད་ལོ་འདི་གི March ལ་ང་ཚོ་གི་ལོ་གསར Gift ལབ་ནས་ང་ཚོ་ལོ་ལ་དྭགས་ལ་འགྲོ་བ་རེད་ལ་དྭགས་འགྲོ་དུས Project དཔེ་ཡག་པོ་ཆགས་སོང་ཆགས་དུས་ང་ཚོ་ད་ཡང་བསྐྱར་ཅིག་ང་ཚོ་འགྲོ་དགོས་ད་འདི་སྐབས་སུ་ན་ང་ཚོ་གི་ད་ཁོ་ནི་ཁོ་རང་དཀའ་ངལ་ཡོད་ན་ང་ཚོ་གི་སྦྱིན་བདག་བཙལ་དགོས་ཟེར་ཨ་ནི་དེ་ལ་ང་ཚོ་གི་མིང་ཁོ་རང Project ཆུང་ཆུང་ཅིག་ང་ཚོའི་མིང་ཁོ་རང Adopting Tibetan Elders ལབ་ནས་ཆུང་ཆུང་ཅིག Project ཆུང་ཆུང་ཁོ་ཚོ་ལ་ག་འདྲ་འདུག་ལ་མང་པོ་བྱེད་ཀྱི་ཡོད་ང་ཚོ་ཡང་དང་བླངས་ཐེངས་ཚང་མ་དཔེ་དགའ་བོ་བྱེད་བཞག་སྦྱིན་བདག་ཁོ་རང་ཚོ་གི་ཡང་སྦྱིན་བདག་ཁ་ཤས་ང་ཚོ་ཡོད་རེད་བ། སློབ་གྲྭ་ཕྲུ་གུ་ན་ཁོང་ཚོ་ཁོང་ཚོ་གིས་དེ་འདྲས་ན་ང་ཚོ་ཅིག་བྱེད་ཀྱི་ཡིན་ལབ་ནས་རྒན་གོག་ཅིག་ང་ཅིག་བྱེད་ཀྱི་ཡིན་རྒན་གོག་ངེད་གཉིས་བྱེད་དགོས་ཅིག་ལ་ངེད་གཉིས་རྒན་གོག་གསུམ་བྱེད་དགོས་ལབ་ནས་སླེབས་སོང། དེ་འདྲ་ཡིན་དུས་ང་ཚོ་གིས་ད་ལྟ་ཁ་ཤས་ཀྱི་སྦྱིན་བདག་རྒན་གོག་ལྔ་བྱེད་ཀྱི་ལབ་སོང་ཁ་ཤས་ཀྱི་སྦྱིན་བདག་བེལ་ཇེམ་ནས་ཨ་ཅག་ཅིག་ཡོད་ཁོ་རང་མིང་ལ་སྐལ་བཟང་ཆོས་སྒྲོན་ལགས་ཁོ་རང་ད་ཁོ་རང་རོགས་པ་ཚང་མ་བསྡོམས་ནས་རྒན་གོག་ལྔ་བྱེད་ཀྱི་ལབ་སོང་ཨ་ད་ལྟ་མགོན་པོ་ལབ་མཁན་ཅིག་ཡོད་རེད་ཁོ་རང་ཧྥ་རན་སི་ནས་རེད་ཤག་ཁོ་རང་གིས་རྒན་གོག་ལྔ་བྱེད་ཀྱི་ལབ་སོང་ཨ་ནི་དེ་ལ་ནིའུ་ཡོག་ལ་ཇཱེ་ཏེ་ཆོས་སྒྲོན་ཕེས་བུག་གི་མིང་ལ་ཀ་རུ་ན་ཀ་རུ་ན་ཁོ་རང་གིས་རྒན་གོག་བཞི་ང་བྱེད་ཀྱི་གསུངས་སོང་ཨ་ནི་ནི་ད་མང་པོ་གླེང་གི་འདུག་ད་མང་པོ་འདི Demand འདི་དཔེ་ཆེན་པོ་རེད་བཞག་དེ་ནས་ཨ་ངས་བསམས་སོང་ཨ་ཟེར་ད་འདི་དངོས་གནས་ཡག་པོ་འགྲོ་གི་རེད་ཟེར་སོང་ཨ་ངས་ཨ་ནི་ཕ་གིའི་རོགས་ལ་སྐད་བྱས་ཨ་ནི་ཕ་ག་ནི་ངའི་ལ་དྭགས་ལ་ཨ་ནི་ཚང་མ་ལ་ངས

འདི་འདྲ་བོ་རེད་ལབ་ཡོད་དོ་ཨ། ད་ག་ནང་བཞིན་ལོ་གཅིག་ལྷག་ཙམ་གོང་ལ་ཡ་རྫ་དམར་ཚོགས་པའི་ངོས་ནས་ཁྱེད་རང་དང་ལས་བྱེད་གཞན་པ་གཅིག་ལ་དྭགས་ཀྱི་འབྲོག་སའི་གི་ས་ཁུལ་ཁག་ཅིག་ནང་ལ་ཕེབས་ནས་ཨ་ནི་ཕྲུ་གུ་ཚོ་ལ་དཔེ་དེབ་ཀློག་ཡ་དང་རྩེད་ཆས་ད་ག་ནང་བཞིན་གྱོན་གོས་འདི་འདྲས་གནང་སོང་ང་ལ། ད་རེས་ཕྲུ་གུ་ཚོ་ལ་དམིགས་བསལ་རྩེད་ཆས་དང་དེབ་ད་ག་ནང་བཞིན་དུག་ལོག་དེ་འདྲས་བགོ་འགྲེམས་གནང་ཡོད་པ་ཡིན་ན། ཨོང་ཀྲེང་ང་ཚོའི་སྤུ་ཚོ་ང་ཚོ་གི་འབྲོག་ལས་ཉོས་སྙིང་པོ་ཉིད་ལ་ཉོས་ཨ་ནི་ཏོའི་ཤ་དང་རྩེད་མོ་རྩེ་དང་ཨ་ནི་སྐོར་དང་ཨ་ནི་ང་ཚོ་ཡིན་ད་ཡུ་ཏུབ་ལ་བྱ་བྱ་ཡོད་ཁོ་ང་ཚོ་ལ་བྱ་སྐད་དང་སྐོར་དང་ཨ་ནི་ད་ལོ་ད་རེ་བྱེད་མཁན་གྱི་མང་ལ་མང་ད་ཡག་ལ་ཡག་དང་མང་ལ་མང་དང་ཡག་སྐད་མང་ཅིག་ཅིག་ཁ་ལ་བོར་དང་མང་བྱེད་བྱ་བྱེད་བྱང་ཐང་ཉོ་ལ་ད་གཉིས་མ་ཞིག་མ་རེད་ད་བྱང་ཐང་ཉོ་མ་ད་བྱང་ཐང་ཧན་ལི་ལ་བྱེད་དགོས་ཤིག་མང་བྱེད་གནང་རེད་ཨོང་ཨ་ད་ད་འདི་ང་ལོ་ད་རེ་བྱེད་མང་ལ་བྱེད་འོག་བསམ་སྟངས་དེ་འདའ་ད་ག་ལེ་ད་ད

དཔེ་ག་བོ་ཞིག་གི་འདུག་ཨོ་ནི་ཨོ། ལོ་ལོ་སོགས་དུད་འགྲོ་འདོད་ཆེ་ལ། སྤྱི་བཏང་ད་ལྟ་གོང་དུ། རྣམ་པ་ཚོས་ཀྱིས་ཉེ་ཆར་རྒྱ་གར་ཁུལ་ཕེབས་ནས་རྒན་གོག་མཚོན་རྣོན་གནང་པ་དང་ཕྲུ་གུ་རྩེད་ཆས་གནང་པ་དུག་སློག་གནང་པ་དེ་འདྲས་ཀྱི་སྐོར་ལ་ཡང་བཀའ་འདྲི་ཞུས་ཡོད་རེད། ཡིན་ནས་ཁྱེད་རང་ཚོས་ཚོགས་པའི་ཀྱི་ངོས་ནས

ཉིས་བརྒྱ་གཅིག་ག་ལ་བ་རེད་འགོ་རྫོང་འགྲོ་འགྲོ་ན་རེད་ཡང་ཅིག་སུ་ར་རྫོ་ན་རེད་ཡང་ཞིང་ལས་བྱེད་མཁན་ན་རེད་ག་རེ་ན་རེད་ད་ཅིག་ཉིན་རེ་ཉིན་རེ་ལ་ཟ་ཡས་ཅིག་ཏོག་ཏོག་སོ་བཏང་བཏང་སོ་མ་ཤེས་གཞན་པ་དེ་སློབ་གྲྭ་དཔེ་ཆེན་པོ་གྲས་དེ་སོང་ཚུལ་ལ་སྤུས་ཆག་གོར་མི་འདུག་ཨ་སྙིང་རྗེ་ཨ་ནི་བུ་མ་ག་ཤེས་ཀི་ད་བེད་དགོན་ཕྱི་ཟླའི་ཕྱི་རོགས་ཤེས་ཁ་ཅིག་སློབ་གྲྭ་མ་འགྲོ་ད་གྲོགས་མ་རེད་ཤག་ཤོད་ཨ་མ་སྤུས་ཆག་སྤྲེལ་ཐུག་མ་རེད་ལ་འདྲ

དམིགས་བསལ་ཆེད་སྒྲིག་གི་ལེ་ཚན་ནང། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལྷོ་ཨ་མེ་རི་ཀའི་ནང་ཕྱོགས་ཕེབས་གནང་ཡུན་རིང་བོད་དོན་དྲིལ་བསྒྲགས་ཤུགས་ཆེ་གནང་ཐུབ་པ་བྱུང་ཡོད་པ་སོགས་ཀྱི་སྐོར། དབྱངས་སྒྲོན་ལགས་ཀྱིས་ལྷོ་ཨ་མེ་རི་ཀའི་བོད་ཀྱི་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་སུ་ཞལ་པར་བརྒྱུད་གནས་འདྲི་ཞུས་པ་ཞིག་གསན་རོགས་གནང། ལྷོ་ཨ་མི་རི་ཀའི་བོད་སྐུ་ཚབ་དོན་གཅོད་སྐུ་ངོ་འཇིགས་མེད་ལགས་བཀྲིས་བདེ་ལེགས། སྐུ་ངོ་ད་ལྟ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཕྱི་ཟླ་བཅུ་པའི་ཚེས་གཅིག་ནས་ཚེས་བཅུ་གཉིས་བར་ལྷོ་ཨ་མི་རི་ཀའི་རྒྱལ་ཁབ་ཆེ་ཁག་ནི་བྷ་ར་ཛིལ་རེད་ཨ་ནི་ཀོ་ལོམ་པི་ཡ་རེད་དེ་ནང་བཞིན་མེག་སི་ཀོ་བཅས་ནང་ལ་ད་གཞུང་འབྲེལ་འཚམས་གཟིགས

དེ་འབད་རྩོལ་དེ་དཀའ་ངལ་ཆེ་ཤོས་ཤིག་ག་ཟེར་ན་གཞུང་འདི་ད་ལྟ་དམར་ཤོག་གཞུང་བྱས་གཞུང་ཡིན་པ་མ་ཟད་པའི་རྒྱ་ནག་མཉམ་དུ་ལ་ཚོང་འབྲེལ་བྱས་བཞིན་ཡིན་དུས་སྐབས་ལ་ཨ་ནི་ཁོང་ཚོའི་གི་གཅིག་གི་ང་ཚོ་བོད་མིའི་སྒྲིག་འཛུགས་ཀྱི་ད་ལྟ་འགོ་ཁྲིད་ལ་འོ་རེ་འགན་འཁྱེར་མཁན་ལ་མཇལ་ལ་དཔེ་ཁག་པོ་ཡོད་རེད་ཨ་ནི་ནི་ཡིན་ནའི་ཡང་ཡང་ད་ལྟ་སན་པོ་ལོ་མངའ་སྡེ་གི་གྲོས་ཚོགས་ཀྱི་ཚོགས་གཙོ་དང་ཚོགས་གཞོན་དེ་ག་ནང་བཞིན་གྱི་གྲོས་ཚོགས་ཀྱི་ཕྱི་སྲིད་ཀྱི་ཚོགས་ཆུང་གི་ཚོགས་གཙོ་དེ་ནང་ནས་ད་ཚོགས་པ་ཆེ་གསུམ་གྱི་ཨ་ནི་དེ་ཚོ་སྐུ་ངོ་སྲིད་སྐྱོང་མཉམ་དུ་མཇལ་ཨ་ནི་བོད་དོན་སྒང་ལ།

དོན་རྒྱབ་སྐྱོར་ཚོགས་པ་དང་ནང་པའི་གི་བསྟི་གནས་ཁག་གིས་ང་ལ་ད་ལྟ་གཅིག་ང་གཉིས་གི་ད་ལྟ Liaison Officer ལ་ལ་གི་ད་ལྟ་གཉིས་གི་ཚབ་གི་ལས་ཀ་བྱེད་མཁན་དང་དེ་འདྲ་མ་ཞིག་གི་ཁོང་ཚོ་ལ་འགན་སྤྲད་བྱས་ནས་ཁོང་ཚོས་གི་གོ་སྒྲིག་བྱེད་དགོས་པ་ལ་ང་གཉིས་ད་ལྟ་ལས་ཀ་བྱེད་གནང་གྲོགས་ཏེ། བྱས་ཙང་ཁོང་ཚོས་གི་ད་ད་ལྟ་ཨ་ཅག་གཅིག་མ། ཆོས་ཚོགས་གི་ཚོགས་མི་དང་ཆོས་ཚོགས་གི་ཡ་འདི་ད་རིང་དེ་ལ་གཅིག་རེ་ལྟོས་ཞུས་བྱས་ནས་ཁོང་ཚོ་ཚོགས་ཚོགས་ཚོགས་པ་གཅིག་གི་ད་སྒྲུབ་པ་གནང་ཡོད་རང་ལ་ད་མཐུན་འགྱུར་བྱེད་མཁན་ད་འགན་བྱེད་མཁན་དེ་གཙོ་བོ་དེ་ཨ་ཅག་གཅིག་རང་བྱས་པ་ལ་ད་ད་དེ།

སྐབས་ཏག་ཏག་ཁྱེད་དེ་ད་ལྟ་འདྲ། ཕྱི་ཟླ་བཅུ་པའི་ཚེས་བཅོ་ལྔ་ནས་ཨ་ནེ་ད་ལྟ་ཀོ་ལོམ་བྷི་ཡ་གི་ད་ལྟ་དེ་ང་ཚོ་གྲོང་ཁྱེར་དང་དེ་མིན་གྱི་མངའ་སྡེ་གི་ད་ལྟ་འོས་ཤོག་གི་འགོ་བཙུགས་འདུག་ག་ལ་ཡ་གེ་ལ་ཏོག་ཙི་ཟང་ཟིང་ཆེན་པོ་འདྲ་ཞིག་འདུག་ཨན་དེ་ག་ས་གནས་དེའི་གྲོང་པོ་ཤུག་ཅིག་ལས་སྲུང་སྐྱོབ་ལ་ཡང་ཏོག་ཙི་དཀའ་ངལ་ཡོད་རེད་དེ་དུས་ག་དེ་ཡིན་དུས་ག་ལ་ད་ང་ཚོ་ཇེ་ཟས་ཟ་འམ་ཅི་ག་ཨ་ཅག་ཅིག་མ་འདུག།

དེ་ལ་ང་ཚོས་སྐུ་ངོ་སྲིད་སྐྱོང་མཆོག་གི་གསུང་བཤད་བྱས་དེ་ནས་ནས་ད་སྒེར་གྱི་མཐོ་སློབ་ཞིག་གི་ནང་ལ་མཐོ་སློབ་དེ་ཡང་དེ་སྲིད་ཨཱི་པེག་ཡིན་པ་འདྲ་ཅིག་ཅིག་ཡག་པོ་འདྲ་ཅིག་འདུག་སློབ་གྲྭ་མཐོ་སློབ་དེ་སྒེར་གྱི་མཐོ་སློབ་དེའི་ནང་ལ་ཨ་ནེ་ད་ལྟ think tank དེ་འདྲའི་ཨ་ནེ་མི་ཚོགས་མི་ཚོགས་པ་གསུམ་གྱི་ཚོགས་མི་མཉམ་དུ་ལ།

ད་ལྟ་བོད་པའི་རིག་གཞུང་སྒང་ལ་ད་ལྟ་སྐྱབས་མགོན་རིན་པོ་ཆེ་དང་དེ་ག་ནང་བཞིན་གིས་ང་ཚོ་བོད་པའི་རིག་གཞུང་ནང་ཆོས་འདི་སྒང་ལ་དཔེ་མི་མང་ཚོ་དོ་སྣང་ཆེན་པོ་འདུག། ལགས་ལགས་སོ་ད་མཐའ་མ་དེ་ལ་ད་ད་མེག་སི་ཀོ་ནང་དུ་ཅིག་ཆིབས་བསྒྱུར་གནང་ཤག་བྱས་ཙང་མེག་སི་ཀོ་ནང་ལ་གལ་སྲིད་ཡང་དེ་ཚོའི་བརྒྱུད་ལམ་ཁག་ནང་བལྟས་དུས་དངོས་གནས་མི་མང་ཚོས་ཞེ་པོ་ཅིག་གིས་སྐུ་ངོ་སྲིད་སྐྱོང་ལ་ལྟ་བྱས་པ་དང་དགའ་སྣང་ཡོད་པ་དང་དེ་འདྲའི་རྣམ་པ་ཤུགས་ཆེན་པོ་ཞེ་པོ་ཅིག་བརྒྱུད་ལམ་ཁག་ནང་མཐོང་ཡག་འདུག་བྱས་ཙང་སྐུ་ངོ་ནས་ག་འདྲ་རེད་ཟིན་གནང་སོང། མེག་སི་ཀོ་དེ་སྔོན་མ་སྐྱབས་མགོན་རིན་པོ་ཆེ་ཐེངས་བཞི་ཙམ་ཞབས་སོར་འཁོད་ཚར་ཡིན་ཙང་མི་མང་ཚོ་ཡིན་ན་དོ་སྣང་ཆེན་པོ་འདུག་སྔོན་མ་སྐྱབས་མགོན་རིན་པོ་ཆེ་གི་ད་ལྟ་དེ་བརྙན་འཕྲིན་དེ་ཏོག་ཙི་རྙོག་དྲ་བྱུང་བའི་སྐབས་ལ་དེ། མི་མང་ཚོ་ཚོར་བ་ཆེན་པོ་ཞིག་བྱུང་རེད་དེ་འདུག་ག་ལ་བོད་པའི་སྐོར་ལ་དཔེ་ཚོར། ཆེན་པོ་དེ་ག་ནང་བཞིན་ཀྱི་བོད་པའི་ཆོས་ཚོགས་མང་པོ་ཡོད་རེད་ཨེ་ནི་གཅིག་གི་བོད་ད་བོད་དོན་སྒང་ལ་ཤུགས་ཆེན་པོ་འདུག་དེ་ལ་བོད་པའི་སྒང་ལ་དབྱིངས་འདུག་དེ་ཡིན་ནའི་ད་དེ་གཞུང་དེ་རྒྱ་ནག་མཉམ་དུ་འབྲེལ་བ་ཞེ་པོ་ཡོད་པ་དང་མངའ་སྡེ་མང་པོ་གཅིག་ད་རྒྱ་ནག་མཉམ་དུ་འབྲེལ་བ་འདུག་ཨ་དེའི་དུས་གང་ལ་གཅིག་གཞུང་འཛིན་གྱི་ད་ད་ད Foreign Minister ད་དེ་འདྲའི་ཨེ་ཕོ་ད Foreign Office ལ་མཇལ་དེ་ཚོ་དེ་ཁག་པོ་བྱེད་ཀྱི་འདུག་དེ་ཡིན་ནའི་གྲོས་ཚོགས་ངོས་ནས་གྲོས་ཚོགས་ཚོགས་གཙོ་ད་དེ་དུས་རྒྱ་གར་ཕེབས་ཚར་ཤག་ཚོགས་གཞོན་དེ་ད་དུས་ཚོགས་གཙོ་ཆགས་ཀྱི་ཡོད་ཙང་ང་ཚོ་གཙོ་བོ་ད་ད Mexico གྱི་བོད་དོན་སྒང་ལ་རྒྱབ་སྐྱོར་གནང་མཁན་གྱི་ཚོགས་མི་མཉམ་དུ་ལ་སྐུ་ངོ་སྲིད་སྐྱོང་ཐུག་འཕྲད་བྱས་དེའི་སྐབས་ལ་མེག་སི་ཀོ་ཚོགས་གཙོ་ཕེབས་ཡག་དེ་ཚོགས་གཙོ་དེ་དུས་ད་རྒྱ་གར་ལ་ད་ནི G twenty ཚོགས་འདུ་ཕེབས་ཚར་ཤག་ཨན་དེ་གི་ཚོགས་ཚོགས་གཞོན་གི་ཚོགས་གཙོ་ཆགས་ཀྱི་ཡོད་ད་ཚོགས་གཞོན་ཨ་ནི་གདན་འདྲེན་ཞུས་ཚོགས་ཚོགས་གཞོན་ཕེབས་བྱུང་ཕེབས་ནས་ད་ཚོགས་གཞོན་གྱི་ད་རིང་ད་ང་ཚོ་གསུང་བཤད་འདི་ད་ད་མེག་སི་ཀོ་གྲོས་ཚོགས་ཀྱི་ཨ་ནི་བོད་དོན་ལ་ལངས་ཕྱོགས་ག་རེ་ཡིན་མེད་གང་ལ་གསུང་བཤད་དེ་བཞིན་སྐར་མ། བཅུ་བཞི་གནང་སོང་འདིའི་གསུང་གསུང་འཕྲིན་དེ་ཚང་མ་ད་ལྟ Spanish ནང་རེད་ད་སྔ་དུ་འདིའི་གསུང་འཕྲིན་ད་ལྟ་ཡིག་ཐོག་རང་ཚུར་རག་ཡག་རེ་བ་རྒྱག་གི་ཡོད་རག་ནས་ནས་ཕབ་སྒྱུར་བྱས་ནས་དབྱིན་ཇི་ནང་དེ་ཚང་མ་ང་ཚོ་བཀྲམས་གནང་ཡིན་ད་འདིའི་གཞུང་འབྲེལ་རང་གི་ད་གཅིག་གི་གྲོས་ཚོགས་རང་གི་དེ་བོད་དོན་སྒང་ལ་དེ་རིང་གཅིག་འདི་གཅིག་གིས་འདི་དཔེ་ང་ཚོ་ད་རྒྱལ་ཁ་ཆེན་པོ་ཞིག་ཐོབ་པ་ད་དང་པོར་ཡང་ན་གྲོས་ཚོགས་འཐུས་མི

དེ་འདྲའི think tank བྱས་དེ་སྒང་ལ་ཨེ་མཐོ་སློབ་དང་དེ་མིན་གྱི་ཚགས་པར་ཁག་དང་དེ་ལྷོ་མེག་སི་ཀོ་ནང་ལ་ད་ལྟ་བར་དུ་མཐོ་སློབ་ལྔ་ཞིག་ལ་གྲ་སྒྲིག་བྱེད་ཀྱི་ཡོད་རེད་ཨེ་ནས་ད་ལྟ་མངའ་སྡེ་གཞན་དག་ཅིག་ད Guadalajara ལས་ཀྱི་ལ་སྐུ་སྐུ་ངོ་སྲིད་སྲིད་སྐྱོང་ཆིབས་བསྒྱུར་གནང་དུས་དག་ལ་ཨེ་ནས་ད་ལྟ་གྲོས་ཚོགས་ལ་ཨེ་ནས་མི་མང་བེ་བཞིན་འདུག་ས་ན་ཉིས་བརྒྱ་ལྔ་བཅུ་སུམ་བརྒྱ་སུ་མེད་ན་སོང་དུ་དེ་འདྲས་ཅིག་གིས་ཨེ་ནས།

ལྷོ་ཨ་མི་རི་ཀའི་ནང་གི་ད་གཟིགས་སྐོར་འདི་ག་འདྲས་ཅིག་བྱུང་པར་ངོས་འཛིན་གནང་གི་ཡོད་ན། ཨ་ནི་ངས་ད་ལྟ་ལེ་ཏིན་ཨ་མེ་རི་ཀ་ནང་ཆིབས་བསྒྱུར་གནང་བ་དེ་ད་ལྟ་བར་དུ་སྐྱབས་མགོན་གྱིས་ཆིབས་བསྒྱུར་གནང་ཡོད་རེད་ཐེངས་མང་པོ་ཡིན་ནའི་ང་ཚོ་བོད་གཞུང་གི་དབུ་ཁྲིད་ད་ལྟ་སྔོན་མ་བློ་བཟང་སེང་གེ་ལགས་དང་མེག་སི་ཀོ།

གལ་ཆེན་པོ་ཡིན་པ་དེ་ངས་བོད་པའི་ནང་ལ་ཇི་ལྟ་ཇི་ཞིག་རེད་གཉིས་པ་དེ་ལ་ད་ང་ཚོ་བརྩེ་འདང་གི་བོད་པའི་ནང་ལ་རྒྱབ་སྐྱོར་རག་ཡའི་ཆེད་དུ་ལེ་ཏིན་ཨ་མེ་རི་ཀའི་རྒྱལ་ཁབ་དང་དེ་ཚོ་ཚང་མ་མཁྱེན་རྟོགས་དགོས་ཡ་དེ་དཔེ་གལ་ཆེན་པོ་གང་ཟེར་ན་རྒྱལ་སྤྱིའི་གྲོས་ཚོགས་ནང་ལ་ཨ་ནི་རྒྱལ་ཁབ་ཉི་ཤུ་དེ་ཡོད་རེད་པ་ད་ལྟ་འོས་ཤོག་དེའི་སྒང་ལ་ད་ལྟ་འགྲོ་མིའི་ཐོབ་ཐང་དང་དེ་འདྲས་ཀྱི་ཚོགས་གཙོ་དང་མང་ཆེ་ད་ལྟ་དེ་ལེ་ཏིན་ཨ་མེ་རི་ཀ་ནས་ཆགས་ཀྱི་འདུག་དེ་ལ་ང་ཚོ་ཅིག་བོད་མིའི་སྒྲིག་འཛུགས་ཀྱིས་དེ་ལ་ཅིག་ཅིག་དོ་སྣང་གནང་ཡ་དང་ཨ་ནི་ཅིག་འདི་བྱས་ཀྱི་དེ་རིང་ངས་བསམ་པ་ཕྱོགས་གང་ས་ནས་ནི་བསམ་ན་ཞིག་རེ་རག་ཡོད་རེད་བསམ་གྱི། ལགས་ལགས་སོ་སྐུ་ངོ་ད་ད་རེས་ནི་མཛད་བྲེལ་ཆེན་པོ་འདིའི་ནང་ལས་དགོངས་བཀའ་གནམ་ཐང་རང་ནས་གདུགས་བྱས་ངང་བཅར་འདྲི་ཞུ་བར་གོ་སྐབས་གནང་བ་དེ་ངས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་བ་ཡིན། ལགས་སོ་ཐུགས་རྗེ་ཆེ་ཟེར་ནས། གསན་པ་རྣམ་པ་ཚོ་ཐེངས་འདིའི་དུས་ཚོད་རྐྱེན་པས་ང་ཚོའི་ལེ་ཚན་འདི་དེ་གར་མཚམས་འཇོག་ཞུ་བ་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ།

སྒྲོལ་དཀར་ལགས་ཀྱིས་བདུན་སྔོན་མའི་འཕྲོས་ནས་མུ་མཐུད་ནས་སྙན་སྒྲོན་ཞུ་གནང་གི་རེད། འོད་ཟེར་ལགས་ནས་རྒྱ་ཡིག་ཐོག་བྲིས་གནང་བའི་རྩོམ་ཡིག། བོད་རིག་པའི་མཁས་པ་ཞིག་དང་ལྷན་དུ་གླེང་མོལ་ཞུས་པ་སྟེ། འབྲེལ་ཡོད་དོན་མེད་ངང་སྐྱོན་འཛུགས་ཕོག་པའི་གོང་ས་ཏཱ་ལའི་བླ་མ་མཆོག་ཞུ་བའི་རྩོམ་ཡིག་གི་དུམ་བུ་བཅུ་གཉིས་འདི་ངོ་སྤྲོད་གནང་བར། 昨天看全球佛教峰会上， 觉阿仁波切讲话， 相信很多人都很高兴。 很明显， 虽然尊者的年纪越来越大， 已经八十八岁， 但他的思维是敏捷的。 空格松板儿， 昆明木头举板儿， 可是可能南北天座托， རྒྱལ་བ་རིན་པོ་ཆེས་གསུང་བཤད་གནང་བ་མཇལ་བ་ཡིན། མི་ཧ་ཅང་མང་པོ་དགའ་སྤྲོ་དཔག་མེད་བྱུང་བར་ངོས་འཛིན་བྱེད་ཀྱི་ཡོད། གོང་ས་མཆོག་དགུང་ལོ་མཐོ་རུ་ཕེབས་ཀྱི་ཡོད་པ་མངོན་གསལ་དོད་པོ་རེད་ལ། དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་ཀྱི་ཡོད་ན་ཡང་གང་ཉིད་ཀྱི་ཐུགས་རིག་དགོངས་བཞེས་གནང་སྟངས་ནི་གྲུང་ཤ་དོད་གནང་པོ་དང། ཕྱག་དཔེའི་ནང་གི་ཚིགས་བཅད་དུམ་བུ་དང་དུམ་བུའི་ཐོག་ནས་འདོན་གནང་རྒྱུ་ཡོད་ཅིང། སྐར་མ་བཅུ་གྲངས་ཀྱི་གསུང་བཤད་གནང་སྐབས་ཡི་གེར་གཟིགས་དགོས་ཀྱི་མེད། བགྲེས་པའི་རྣམ་པ་རྩ་བ་ནས་མཇལ་རྒྱུ་མི་འདུག་ལ། གང་ཉིད་ཀྱི་ཐུགས་རིག་ནི་འགྲན་ཟླ་བྲལ་བ་ཞིག་རེད་འདུག་ལྷན་ཚོགས་ཐོག་ལ་ཡང་ཀུན་གྱིས་རེ་སྒུག་ཞུ་ཡུལ་ཞིག་ཆགས་ཤིང། ཐེག་པ་ཆེ་ཆུང་དང་རྡོ་རྗེ་ཐེག་པའི་བླ་མ་སྐྱེས་ཆེན་ཧ་ཅང་མང་པོ་ཡོད་པ་མ་ཟད། ད་དུང་མཁས་པ་ཡང་ཧ་ཅང་མང་པོ་ཡོད། འདི་ནི་ཕྱག་དཔེའི་ནང་བཀོད་པའི། སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམ་པ་ལྷན་དུ་ཡོད་པའི་མཛེས་སྡུག་རྨད་དུ་ལྡན་པའི་རྣམ་པ་འདི་རེད་འདུག། དེའི་ནང་ནས་བཀའ་མོལ་དུམ་བུ་གཅིག་གིས། གུས་མོར་བག་ཆགས་གཏིང་ཟབ་བྱུང་བ་སྟེ། ང་ཚོ་བོད་པའི་གནས་སྟངས་ཧོབ་ཏེ་བལྟས་ན་གནས་སྟངས་སྐྱོ་པོ་ཞིག་ཆགས་ཡོད། ཡིན་ན་ཡང། བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བའི་བསམ་བློ་ཏོག་ཙམ་ཡོད་པ་འདིས། རྐྱེན་ངན་བྱང་ཆུབ་ཀྱི་ལམ་དུ་བསྒྱུར་ཤེས་པ་ཞིག་བྱུང་བ་ཡིན་ན་ཇི་ཙམ་གྱིས་རྐྱེན་ངན་མང་བ་བྱུང་བ་ཙམ་གྱིས་སེམས་ནང་ལ་བློ་སྐྱེད་ཡོང་རྒྱུ་དང། རྣམ་མཁྱེན་གྲུབ་པའི་རྒྱུ་ལ་ཇེ་ཉེ་ཇེ་ཉེ་འགྲོ་རྒྱུ་ཡིན་པས། ཚང་མས་བསམ་བློ་གཏོང་སྟངས་ཀྱི་ཐོག་ནས་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ལ་ཤུགས་རྒྱག་རྒྱུ་འདི་ཧ་ཅང་གལ་ཆེན་པོ་རེད། རྐྱེན་ངན་བྱང་ཆུབ་ཀྱི་ལམ་དུ་བསྒྱུར་ཤེས་པ་ཞིག་བྱུང་ན་ང་ཚོའི་དཀའ་ངལ་ཚང་མ་སེལ་ཐུབ་རྒྱུ་རེད་ཅེས་བཀའ་གནང་ཡོད། 为啥那你没听我这难白？
当然， 我一想起来还是生气。 这个类似他人即地狱的世界， 却需要尊者达赖喇嘛以八十八年及未来更苍老的人生， 付诸于全部的慈悲和爱。 只能说， 这个自以为是的世界及无数傲慢世人。 不配得到他的付出།
ཁོང་ནས་གསུངས་པར། གུས་མོས་བསམ་བློ་འཁོར་བ་དང། གང་ལྟར་ཁོང་ཁྲོ་ཡོང་གི་ཡོད་པ་འདི་བཤད་མི་དགོས་པ་ཞིག་རེད། གཞན་པ་དེ་ཡང་དམྱལ་བ་རེད་ཟེར་བ་དེ་རིང་གི་འཇིག་རྟེན་འདི་དང་འདྲ་བར། སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དགོས་མཁོ་ཡོད་ལ། དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་ཤིང། མ་འོངས་པར་དེ་ལས་ཀྱང་བགྲེས་རུ་ཕེབས་རྒྱུ་ཡིན་པའི་སྐུ་ཚེ་ཡོངས་རྫོགས་བྱམས་སྙིང་རྗེ་དང་བརྩེ་བའི་ཐོག་ལེགས་སྐྱེས་སུ་ཕུལ་གནང་ཡོད། རང་ཤེད་ཚ་བའི་འཇིག་རྟེན་འདི་དང། དེ་བཞིན་གྲངས་ལས་འདས་པའི་ཁེངས་དྲེགས་ང་རྒྱལ་ཅན་གྱི་འཇིག་རྟེན་པར། གང་ཉིད་ནས་ལེགས་སྐྱེས་ཕུལ་གནང་བ་འདི་ཁོང་ཚོར་ཐོབ་མི་འོས་པ་རེད་འདུག་ལ། ཡང་ཕྱོགས་གཞན་ཞིག་ནས། འཛམ་གླིང་འདིས་བོད་མིའི་དཀའ་ངལ་གྱི་གནས་སྟངས་འདི་ཧ་ལམ་བརྗེད་ངས་སུ་སོང་བའི་སྐབས་དེར། སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ནས། དོན་མེད་ངང་ཉེས་པ་ཕོག་གནང་བའི་ཐབས་ལམ་ཐོག་ནས། བསྐྱར་དུ་འཛམ་གླིང་འདིས་བོད་འདི་མཐོང་ཐུབ་པ་བཟོས་གནང་ཡོད། དེ་དང་དུས་མཚུངས། བོད་མི་མང་ཆེ་བ་དང། དེ་བཞིན་བོད་ཀྱི་ནང་པ་སངས་རྒྱས་པའི་བསྟན་པར་ཡིད་ཆེས་དང་དད་མོས་བྱེད་མཁན་གྱི་ནང་པ་ཚོ་གོང་བུ་གཅིག་ཏུ་སྒྲིལ་ཐུབ་པ་འདི་ནི་ངོ་མཚར་ལྡན་པ་ཞིག་ཡིན་པ་མ་བརྗོད་རང་བརྗོད་རེད་འདུག་དེ་ཡང་ཏག་ཏག་བོད་སྐད་ཐོག་གི་ཁ་རྒྱུན་བཞིན། རྐྱེན་ངན་གྲོགས་ཤར་རང་རེད་ལ། ནང་ཆོས་ནང། རྟག་ཏུ་གསུངས་པའི་ལས་ངན་པ་ལས་བཟང་པོར་གྱུར་པ་རང་རེད། འོན་ཀྱང་དོན་དངོས་ཐོག་ར་སྤྲོད་ཐུབ་རྒྱུར་ལས་ཐམས་ཅད་བཟློག་ཟིན་པ་མ་ཟད། ད་དུང་ད་རེས་ཀྱི་དོན་རྐྱེན་འདི་ཐོན་པ་འདི། ཕལ་ཆེར་གོ་དོན་གཏིང་ཟབ་ལྡན་པའི་མ་འོངས་ལུང་བསྟན་ཞིག་ཡིན་སྲིད་པས། ཁྱེད་ཀྱིས་གསུངས་པར་ངས་མོས་མཐུན་ཡོད་ལ། འདི་གནས་ཚུལ་སྡུག་པོ་ཞིག་མ་ཡིན་པར་གནས་ཚུལ་བཟང་པོ་ཞིག་རེད། འོ་ཛི། ང་ཚོ་ཕན་ཚུན་ཁ་བརྡ་བྱས་ཏེ་དུས་ཡུན་རིང་པོ་ཕྱིན་འདུག་བྱས་ན། འདི་ལྟར་བྱ་རྒྱུ་ཡིན། ངས་ཕྱོགས་སྒྲིག་བྱས་ན་ཡང་དུས་ཚོད་རིང་པོ་འགོར་གྱི་རེད།

ཁ་སྣོན་ཞུ་རྒྱུར་ཁ་བརྡ་བྱས་པའི་རྩོམ་ཡིག་འདི་ཟླ་བ་བཞི་པའི་ཚེས་ཉི་ཤུ་གཉིས་ཉིན་ཡིན་ཞིང། གུས་མོ་དང་ཡུ་རོབ་ལ་ཡོད་པའི་བོད་རིག་པའི་མཁས་པ་ཡིན་པའི་དགའ་ཉེ་ཁོང་དང་ལྷན་དུ་སྐད་འཇོག་པའི་ལམ་ནས་ཁ་བརྡ་བྱས་པ་ཡིན། ང་གཉིས་ཕན་ཚུན་གཙོ་བོ་རྒྱ་སྐད་ཐོག་ནས་ཁ་བརྡ་བྱས་པ་དང་དེའི་ནང་བོད་སྐད་ཀྱང་བཤད་པ་ཡིན། སྐད་འཇོག་པ་ཁག་ཡིག་ཐོག་ལ་ཕབ་པའི་རྗེས། གུས་མོས་ཟླ་བ་ལྔ་པའི་ཚེས་གཉིས་ཉིན་ནས་ཕྱོགས་སྒྲིག་བྱེད་འགོ་བཙུགས་པ་ཡིན་ལ། དོན་དངོས་ཐོག་ཕྱོགས་སྒྲིག་ཞུ་སྐབས་ལས་སླ་པོ་དེ་ཙམ་མ་བྱུང། ཟླ་བ་ལྔ་པའི་ཚེས་བཅུ་བཞི་ཉིན་གཞི་ནས་ལེགས་གྲུབ་བྱུང་བ་དང། དེ་རྗེས་དུམ་བུ་ཁག་བཞི་ལ་བགོས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱི་ཆེད་སྒྲིག་ལེ་ཚན་ཐོག་བཀོད་པ་ཡིན་ལ། དོ་སྣང་བྱེད་མཁན་དང་དཔྱད་གླེང་བྱེད་མཁན་ཧ་ཅང་མང་པོ་བྱུང་འདུག་དཔེར་ན་གྲགས་ཆེ་བའི་བོད་རིག་པའི་མཁས་པ་ཞིག་གིས། ལོན་ཏོན་ནས་གུས་མོར་སྒེར་འཕྲིན་ཐོག་ནས་ལན་གསུངས་པར། འདི་ནི་ངས་མཐོང་པའི་གྲོས་བསྡུར་ཡག་ཤོས་ཤིག་དང་གལ་ཆེ་ཤོས་ཤིག་ཡིན། བརྙན་པར་དུམ་བུ་འདིའི་སྐོར་ལ་རྩོམ་ཡིག་བྲིས་པ་དང་ཡང་ན་བགྲོ་གླེང་བྱེད་མཁན་བོད་རིག་པའི་མཁས་པ་མང་ཆེ་བ་ཚང་མས། སྐད་ཆ་གོ་རིམ་མེད་པ་མ་ཟད། ད་དུང་སེམས་ཚོར་གྱི་རྣམ་པ་ལྡན་ཡོད། ཁོ་ཚོས ྋགོང་ས་ཏཱ་ལའི་བླ་མ་མཆོག་ལ་རྒྱབ་སྐྱོར་ཞུ་རྒྱུ་ཡིན་པ་བརྗོད་པར་བརྟེན། ཁོ་ཚོས་སྐད་ཆ་མང་པོ་བཤད་ནས་གང་ཉིད་ལ་རྒྱབ་སྐྱོར་ཞུས་ཡོད། འོན་ཀྱང། བོད་ཀྱི་རིག་གཞུང་ཐད་ཀྱི་ཆེད་ལས་ཤེས་བྱའི་སྐོར་གྱི་གནས་ཚུལ་མཁོ་སྤྲོད་བྱ་རྒྱུའི་འོས་འགན་འདི་ཁོ་ཚོས་རྩ་བ་ནས་འཁུར་མེད། ཁོ་ཚོས་བཤད་པའི་སྐད་ཆ་དེ་ཚོས་དེ་བས་རྙོག་འཛིང་དང་དོགས་གཞི་ཡོང་རྒྱུ་རེད། དཔེར་ན། འགའ་རེས་བརྙན་པར་དེ་ནི་རྒྱ་ནག་གི་མིའི་ལྐོག་གཡོ་དང་ཡང་ན་ལྐོག་གཡོ་ཞིག་ཡིན་པ་བརྗོད་ཡོད། གང་ཡིན་ཞེ་ན། རྒྱ་ནག་གི་མི་འགའ་རེས་སྤྱི་ཚོགས་འབྲེལ་ལམ་གྱི་བརྒྱུད་ལམ་ཐོག་བརྙན་པར་འདི་བཏོན་པས་རེད། ཡིན་ན་ཡང་འདི་གལ་ཆེན་པོ་མ་རེད། དངོས་ཡོད་གནས་ཚུལ་འདི་ཞིབ་ཕྲའི་བྱུང་རིམ་ཞིག་རེད། དེའི་སྐོར་གླེང་པ་འདི་ནི་ཁ་ལོ་བསྒྱུར་པ་དང་སེམས་གཡེངས་པ་ཞིག་ཡིན་པ་ལས ྋགོང་ས་ཏཱ་ལའི་བླ་མ་མཆོག་ལ་དོགས་པའི་རྣམ་འགྱུར་འཛིན་མཁན་གྱི་མི་དེ་ཚོའི་བློ་དོགས་འདི་སེལ་ཐུབ་ཀྱི་མ་རེད་ལ། དེ་ལས་ལྡོག་སྟེ

འབྲེལ་ཡོད་གང་ཉིད་ཀྱི་བརྙན་པར་ནང་གི་གནང་སྟངས་དང་བཀའ་མོལ་གནང་པའི་དོན་སྙིང་འདི་ཆགས་ཀྱི་ཡོད། ཁྱེད་དང་བོད་རིག་པའི་མཁས་པས་གནད་འགག་གི་གནད་དོན་འདིར་བགྲོ་གླེང་གནང་པ་མ་ཟད། ད་དུང་སྔོན་ལ་གནད་དོན་འདིའི་སྐོར་ལ་བགྲོ་གླེང་གནང་འདུག་པས་ཁྱེད་ཀྱིས་འདི་ལྟར་གནང་བར་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། འདི་ནི་ཧ་ཅང་རིན་ཐང་ལྡན་པ་ཞིག་རེད་ལ། དེ་མིན་གྱི་བོད་རིག་པའི་མཁས་པ་དང་མཁས་དབང་གིས་བྱེད་དགོས་པ་ཞིག་ཆགས་ཡོད། ཁོང་ཚོས་ཞིབ་ཚགས་ངང་ཀློག་རྒྱུར་ངས་རེ་བ་བྱེད་ཀྱི་ཡོད་ཅེས་གསུངས་འདུག། གསན་མཁན་རྣམ་པ་ཚོ། ད་རིང་གི་ལེ་ཚན་འདི་སྙན་སྒྲོན་ཞུ་མཚམས་འདིར་བཞག་གི་ཡིན། གོང་ཞུས་ཀྱི་ལེ་ཚན་འདི་ཕབ་བསྒྱུར་དང་སྙན་སྒྲོན་ཞུ་མཁན་སྒྲོལ་དཀར་ཡིན། ང་ཚོའི་གསན་མཁན་རྣམ་པ་ཚོས་ལེ་ཚན་འདི་གསན་པའི་རྗེས། གཟིགས་ཚུལ་གང་ཡོད་ན་ཐད་ཀར་འདི་གར་འབྲེལ་བ་ཡོང་བ་ཞུ་རྒྱུ་དང། ལེ་ཚན་འདི་རྩོམ་པ་པོ་རང་ཉིད་ཀྱི་གཟིགས་ཚུལ་ཡིན་པ་ལས་འདི་ག་རླུང་འཕྲིན་ཁང་གི་ལྟ་བ་ཡིན་པའི་ཁྱབ་པ་མེད། ལྷོ་ཨེ་ཤི་ཡའི་ལེ་ཚན་ནང་འདི་ལོ་རྒྱ་གར་བྱང་ཤར་འབྲས་ལྗོངས་ཁུལ་དུ་ཆུ་ལོག་གིས་རྐྱེན་པས་མི་རྒྱུ་གཉིས་ལ་གནོད་འཚེ་ཚབས་ཆེ་ཕོག་ཡོད་པ་དང། ལྷག་པར་དུ་འབྲས་ལྗོངས་ཀྱི་ཆུང་ཐང་དང། ན་ག་ས་གནས་ཁུལ་དུ་གནས་སྡོད་བོད་མིའི་སྡོད་ཁང་ཆུས་ཁྱེར་ཏེ་གྱོང་གུན་ཧ་ཅང་གི་ཆེན་པོ་ཕོག་ཡོད་པའི་སྐོར། ང་ཚོའི་རྒྱ་གར་གྱི་འབྲས་ལྗོངས་མངའ་སྡེ་ནང་ཡོད་པའི་ས་གནས་ཀྱི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ཉེ་ལམ་འབྲས་ལྗོངས་མངའ་སྡེའི་ནང་ཉིན་མཚན་བསྟུད་མར་ཆར་པ་ཤུགས་ཆེ་བབས་པ་དང་ལྷག་པར་དུ་འབྲེལ་འཇོག་གི་བྱང་ཕྱོགས་སུ་ཆགས་པའི་ལྷོ་ནག་ས་ཁུལ་གྱི་མཚོ་ཡི་མཁའ་དབྱིངས་སུ། གློ་བུར་དུ་སྤྲིན་པ་གས་གཏོར་དང་འཁྱགས་རོམ་བཞུར་ཏེ་ལྷོ་ནག་ནས་རྒྱང་ཐག་སྤྱི་ལེ་དགུ་བཅུ་ཙམ་གྱི་གཤམ་འོག་ས་གནས་ཅུང་ཐང་དུ་ཡོད་པའི་ཆུ་མཛོད་ནང་ཆུ་ཚད་ལས་བརྒལ་བ་ཁེངས་ཏེ་ཆུ་མཛོད་ལ་གས་ཆག་བྱུང་སྟེ་ཏིས་ཏ་གཙང་ཆུ་རྒྱུག་སའི་ས་གནས་ཁག་མང་པོ་ཞིག་གི་ནང་ཆུ་ལོག་རྒྱུག་སྟེ་མི་རྒྱུ་གཉིས་ལ་གནོད་སྐྱོན་ཚབས་ཆེ་ཕོག་ཡོད་པ་དང་ལྷག་པར་དུ་ཅུང་ཐང་དང་ན་ག་ས་གནས་ཁུལ་དུ་གནས་སྡོད། ཁ་ཐོར་བོད་མིའི་སྡོད་ཁང་དང་ཚོང་ཁང་ཆུ་ཡིས་ཁྱེར་པ་སོགས་ཀྱིས་གནོད་སྐྱོན་དང་གྱོང་གུད་ཧ་ཅང་ཆེན་པོ་ཐེབས་ཡོད་པ་རེད་འདུག་དེའི་སྐོར་སྒང་ཏོག་ས་གནས་འགོ་འཛིན་ལྷག་པ་ཚེ་རིང་ལགས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན།
ཨ་ནི་གཙོ་ཆེ་ཤོས་དཀའ་ངལ་ཆེ་ཤོས་དེ་ད་ཆུ་གིས་ཡིན་ནི་མ་ལྷོ་ནག་ནས་དུས་ནས་རྒྱུག་ནི་དང་པོ་དེ་ཅུང་ཐང་ལ་བྱས་ནི་ཅུང་ཐང་གི་ཆུ་མཛོད་གློག་ཁང་དེ་གཏོར་བྱས་ཨ་ནི་ཅུང་ཐང་གི་གྲོང་པ་ཨ་ནི་བརྒྱ་ཆ་བདུན་ཅུ་དོན་ལྔ་ཨ་ཆུ་གིས་དེ་ནི་བྱེ་མ་གི་ཕུང་པོ་འདྲ་བོ་ཅིག་དེ་འདྲས་ཟིན་ཆགས་བསྡད་པའི་གནས་ཚུལ་འདི་དག་ཚང་མས་མཁྱེན་གསལ་རེད་འདི་ལ་ཡ་ཨ་ནི་ང་རང་ཚོ་བོད་པ་ཁྱིམ་ཚང་བཅུ་གསུམ་གཏན་སྡོད་བྱེད་ཉེས་འདུག་ཡོད་རེད་ཨ་འདི་གི་མཉམ་དུ་ལ་ཡ་དཔའ་མགོ་གི་མི་ཚང་བཞི་ཅིག་ཨ་ནི་ཅུང་ཐང་ལ་སོ་སོ་འཚོ་བ་གི་ཚོང་ཁང་ཙག་གི་ཙིག་གི་དང་ཟ་ཁང་དེ་འདྲས་འཛིན་པའི་མི་ཚང་བཞི་ཅིག

བྱས་དཀའ་ངལ་འཕྲད་ཡོང་དུས་ཙམ་པ་ཏཱ་རི་བཞི་ལ་བྱུང་བ་རེད་ཏཱ་རི་ལྔ་ལ་ང་ཚོ་ས་གནས་ཛ་དྲག་ཚོགས་ཆུང་ས་གནས་འཐུས་ཚོགས་རང་བདེན་ཚོགས་ཆུང་གཞོན་ནུ་བུད་མེད་མདོ་སྟོད་མདོ་སྨད་དབུས་གཙང་ས་འགོ་འདི་ང་ཚོ་འཛོམས་བྱས་ཨ་ནི་འདུག་ཟེར་ནས་ད་དཀའ་ངལ་ལས་སྒྲོལ་ཡ་ཆེད་དུ་ག་རེ་བྱེད་ཡ་ལོ་དེ་དང་པོ་དེ་ཡ་ང་ཚོ་ས་གནས་མི་མང་དང་དགོན་སྡེ་ཁག་ནས་ཞལ་འདེབས་ཅིག་བསྡུས་པ་རེད་གཉིས་པ་དེ་གྲོས་ཆོད་དེ་ལ་ཡ་ང་ཚོ་ཁ་རྩོད་པར་བྱེད

དེ་ལ་ང་ཚོ་ཏཱ་རི་བདུན་བརྒྱད་ལ་སྐྱབས་མགོན་རིན་པོ་ཆེ་ཆིབས་བསྒྱུར་དེ་ནི་ད་ལྟའི་ཆ་ལ་ཕར་འགྱངས་གནང་ཡོད་དུས་ཙམ་པ་ཏཱ་རི་དགུ་ལ་ཡང་ང་ཚོ་ཛ་དྲག་ཚོགས་འདུ་ཡང་བསྐྱར་གཅིག་ཚུར་འཛོམས་བྱས། ད་དེ་ནས་ང་ཚོ་ཅུང་ཐང་ལ་འགྲོ་ཡག་གི་ལམ་ཁ་དང་ཐབས་ཤེས་ག་འདྲའི་ཐོག་ལ་གོ་བསྡུར་བྱས་དུས་ཙམ་པ་ཅུང་ཐང་ལ་ད་ལྟའི་ཆ་ནས་ད་འགྲོ་ཡག་དེ་གནམ་གྲུའི་སྦུག་ནས་འགྲོ་ན་མི་ཞིག་མེད་དུས་གནམ་གྲུའི་སྦུག་གི་འགྲོ་ཡག་དེ་ད་ལྟའི་ཆ་ལ་དམག་མི་ཡག་ཆིངས་བྱས་ཡེ་ནས་ཡུལ་སྐོར་སྤྲོ་འཆམ་པ་མི་སུམ་སྟོང་ཟིན། ལ་ཆེན་ལ་ཆུང་ཁུལ་ལ་ལྷག་ཡོད་འདི་མར་ལེན་འདི་གས་ད་ད་ལྟའི་ཆ་ལ་ཆར་པ་དང་སྤྲིན་པ་དང་བྱས་ནས་ཕྱེད་ཀ་ལྷག་མི་ཤེས་མི་གཅིག་སྟོང་བདུན་བརྒྱ་མི་ཤེས་ད་ལྟའི་གཅིག་སྟོང་སུམ་བརྒྱ་གཅིག་ད་ལྟའི་ལྷག་བསྡད་པ་རེད་ལ་ཤེས་དེ་འདྲས་ཡིན་དུས་ང་ཚོ་ཡར་ཐར་ཤི་ད་ཕ་རི་པང་རྒྱན་རེད་ཤག་འབྲས་ལྗོངས་ནང་ཆུ་ལོག་གི་གོད་ཆག་བྱུང་མ་ཐག་སྒང་ཏོག་ས་གནས་འགོ་འཛིན་མཆོག་གིས་དབུས་པའི་སྒང་ཏོག་ནང་གི་བོད་པའི་གཞུང་འབྲེལ་དང་གཞུང་འབྲེལ་མིན་པའི་ཚོགས་པ་ཁག་དྲུག་གི་ཚོགས་གཙོ་བཅས་ཚང་འཛོམས་ཀྱིས་ཆུ་ལོག་གི་གོད་ཆག་ཕོག་ཡུལ་ས་གནས་བོད་མིའི་དཀའ་ངལ་སེལ་ཆེད་དྲ་ལམ་བརྒྱུད་ཞལ་འདེབས་བསྡུ་རུབ་དང་འདི་ཚེས་བཅུའི་ཉིན་སྒང་ཏོག་ས་གནས་འགོ་འཛིན་དང་ཚོགས་པ་ཁག་གི་ཚོགས་གཙོ་བཅས་ཆུ་ལོག་གི་གོད་ཆག་ཕོག་ཡུལ་ན་ག་ས་གནས་སུ་ཕྱིན་ནས་བོད་མིའི་སྡོད་ཁང་གནས་སྟངས་རྒྱུས་ལོན་དང་སྐབས་སུ་བབ་པའི་དགོས་གལ་རིགས་ཞལ་འདེབས་གནང་ཡོད་པ་མ་ཟད་དབུས་བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་ནས་ཛ་དྲག་ངལ་སེལ་རོགས་དངུལ་ཞལ་འདེབས་རྒྱ་གར་སྒོར་མོ་འབུམ་གཉིས་གནང་ཡོད་པ་སྒང་ཏོག་ས་གནས་འགོ་འཛིན་མཆོག་ནས་མུ་མཐུད་གསུངས་དོན།

བྱས་ཙང། ང་རང་ཚོ་དུས་ཚོད་ད་ཞལ་འདེབས་གང་ཐུབ་ཐུབ་ཞུ་བྱས་ནས་རོགས་པ། གང་ཐུབ་པ་དེ་ང་ཚོ་ཞུ་གི་ཡིན། ཨ་ནི་རྒན་ལགས། གཙོ་བོ་ཆེ་ཤོས། ད་ང་ཚོ་ད་རེས་དེ་ལ་མི་གོད་ཆག་བྱས་བྱུང་ཡོད་མ་རེད་འདི་ཡག་པོ་རེད། ཨ་འདིའི་སྒང་ལ་ང་ཚོ་གནས་ཚུལ་དེ་དེ་མ་ཐག་ཏུ་ནང་སྲིད་ལས་ཁུངས་ཡང་སྙན་སེང་ཞུས་ནས་ནང་སྲིད་ལས་ཁུངས་ངོས་ནས། ཨ་ནི་ང་རང་ཚོ་བོད་པ་དེའི་ཁུལ་ལ་ཡོད་དེ་ཉིད་དཀའ་ངལ་འཕྲད་མཁན་ཆ་ཚང་ལ་ཡ་ཨ་ནི། ཛ་དྲག་གི་ཆེད་དུ་ལ་ཡ་དེ་ད་ལྟ་འབུམ་འབུམ་གཉིས་བརྗོད་ཡོད་ས་ལ་ནས་འདུག་སེ་ནང་སྲིད་ལས་ཁུངས་ནས་གནང་སོང། དེ་ཡིན་དུས་ཙམ་པ་ངས་དེ་སྒང་ཏོག་མི་མང་ཚང་མ་ཚབ་ཞུས་ནས། བོད་མིའི་སྒྲིག་འཛུགས་ནང་སྲིད་འཛིན་ཧོ་པིན་སེ་གྱིས་ཐུགས་རྗེ་ཆེ་ཞུ་ཡ་བྱས། ཨ་ནི་ས་གནས་མི་མང་གིས་ད་ལྟ་བར་དུ་ཞལ་འདེབས་གནང་བཞག་པ་དེ་འབུམ་གཉིས་དང་སྟོང་ཕྲག་སུམ་ཅུ་ཟིན་འདུག་འདི་ལ་ཡིན་ནའི་གེ་ནི་ད་ལྟའི་ཛ་དྲག་ཚོགས་ཆུང་ངོས་ནས་ཐུགས་རྗེ་ཆེ་ཞུ་ཡ་དང། ད་ག་ནང་བཞིན་ང་ཚོའི་ངོ་དེབ་ཀྱི་བརྒྱུད་ལ་ད་ད་ལྟ། དཔལ་འབྱོར། Relief Fund། ཅིག་གི་འབོད་སྐུལ་ཅིག་ཞུས་ཡོད་རེད་འདི་པོ་ལའི་དངུལ་ལུག་རྙེད་ད་ག་ལ་གང་འཚམས་བྱུང་ཤག་ད་དུང་ཡིན་ནའི་གི་ད་རིམ་པས་གི་ཕག་ཚོ་ཁྱབ་སྤེལ་བྱེད་ཅིང share བྱེད་ཅིང་ན་རབ་ད་རིམ་པ་གནང་གི་ཡོད་རེད་དེ་ཡིན་དུས་ཙམ་པ་ད་རེས་ང་རང་ཚོ་བོད་པ་བོད་པའི་གི་གདུང་སེམས་མཉམ་སྐྱེད་གི་ཆེད་དུ་ལ་ཨ་ནེ་སེམས་པའི་བློས་བྱས་གི་ཞལ་འདེབས་རྒྱ་མི་ཆུང་བ་ཅིག་གནང་རོགས་གནང་ཞེས་ཞེས་འབོད་སྐུལ་ཞུ་འདོད་བྱུང།
ད་ལྟའི་ཆར་གཞུང་ལམ་ཆད་པའི་རྐྱེན་གྱིས་ཅུང་ཐང་ས་གནས་སུ་དངོས་སུ་བསྐྱོད་རྒྱུ་ཁག་པོ་ཡིན་སྟབས་གནས་སྟངས་རྒྱུས་ལོན་ཁ་གསལ་ཞིག་ཡོང་གི་མེད་པ་དང་ཁུལ་དེར་གནས་སྡོད་ས་གནས་མི་འཐུས་བརྒྱུད་ཁ་པར་ཐོག་གནས་ཚུལ་ཤེས་རྟོགས་ལྟར་བྱས་ན་བོད་མིའི་ཁྱིམ་ཚང་བཅུ་བདུན་གྱི་སྡོད་ཁང་དང་ཚོང་ཁང་ཤུལ་མེད་རྩ་མེད་གྱུར་ཡོད་པ་དང་མངའ་སྡེ་གཞུང་གི་མཐུན་འགྱུར་འོག་གང་མགྱོགས་ཐད་འཕུར་གནམ་གྲུའི་བརྒྱུད་ཅུང་ཐང་ས་གནས་སུ་གནས་སྟངས་རྒྱུས་ལོན་ཆེད་དངོས་སུ་བཅར་རྒྱུ་ཡིན་པ་གསུང་གི་འདུག་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་ཆུ་ལོག་གི་གོད་ཆག་ཕོག་ཡུལ་ཅུང་ཐང་གནས་སྡོད་བོད་མི་རིག་འཛིན་རྡོ་རྗེ་ལགས་སུ་ཞལ་པར་བརྒྱུད་ས་གནས་ཀྱི་གནས་སྟངས་སྐོར་བཅར་འདྲི་ཞུས་པར་ཁོང་གིས་ཁོང་ཅུང་ཐང་ས་གནས་སུ་ཚོང་ཁང་ཞིག་གཉེར་ནས་འཚོ་བ་སྐྱེལ་བཞིན་ཡོད་པ་དང་ད་རེས་ཀྱི་ཆུ་ལོག་གི་དོན་རྐྱེན་འོག་ཁོང་དང་ཁོང་གི་ནང་མི་བུ་ཕྲུག་གི་ཚེ་སྲོག་སྐྱོབ་ཐུབ་པ་དང་གཞན་ཁོང་གི་རྒྱུ་དངོས་པོ་ཆ་ཚང་མེད་པ་ཆགས་སོང་ཞེས་གསུང་གི་འདུག། དེ་བཞིན་སྒང་ཏོག་ས་གནས་གཞོན་ནུའི་སྣེ་ཁྲིད་འོག་སྒང་ཏོག་ཁུལ་དུ་གནས་སྡོད་བོད་མི་ཚོས་ཆུ་ལོག་གི་གོད་ཆག་ཕོག་ཡུལ་ས་གནས་སུ་དང་བླངས་སྤྱི་ཚོགས་ཞབས་ཞུ་སྒྲུབ་མུས་ཡིན་པ་སྒང་ཏོག་ས་གནས་འགོ་འཛིན་མཆོག་གིས་གསུང་གི་འདུག་ད་རེས་ཀྱི་འབྲས་ལྗོངས་མངའ་སྡེའི་ནང་གི་ཆུ་ལོག་གི་གོད་ཆག་དེའི་ཁྲོད་ད་བར་ཤེས་རྟོགས་བྱུང་བར་མི་གྲངས་ལྔ་བཅུ་ཚེ་སྲོག་ཤོར་བ་དང་མི་གྲངས་བརྒྱ་དང་བཞི་བཅུ་ཞེ་གཉིས་ལྷག་གར་སོང་ཆ་མེད་དུ་གྱུར་ཡོད་པ་མ་ཟད་རྨས་སྐྱོན་ཚབས་ཆེ་ཕོག་པ་མི་ཉི་ཤུ་རྩ་དྲུག་བྱུང་ཡོད་པ་དང་ཁྱོན་སྡོད་ཁང་གཅིག་སྟོང་སུམ་བརྒྱ་ལྷག་རྩ་མེད་སོང་བ་དང། ཟམ་པ་བཅུ་བཞི་ཆུ་ལོག་གིས་ཁྱེར་ཡོད་པ་རེད་འདུག་ཅེས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད། ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན། དབྱངས་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་དེ་གསན་པར་ཐུགས་རྗེ་གནང་ཞུ་གི་ཡོད།